ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས VOA ཨ་རི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་ཟླ་དང་པོའི་ལོ་གསར་པའི་བོད་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་བོད་ནང་གི་ང་ཚོའི་སྔ་དྲོའི་ལས་རིམ་ཁག་འགོ་འཛུགས་ཞུ་གི་ཡིན། ང་དེ་རིང་གི་ལས་རིམ་དེ་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ང་པད་མ་བདེ་ཆེན་ཡིན། དེ་རིང་གི་ལས་རིམ་ནང། བོད་པའི་བུད་མེད་མགོན་པོ་སྐྱིད་ལགས་ཀྱིས་མུ་མཐུད་དེ་ལྷ་སའི་ཁྲིམས་ཁང་གི་མདུན་དུ་ངོ་རྒོལ་བྱེད་བཞིན་ཡོད་པ་དང། བཞུགས་སྒར་རྡ་རམ་ས་ལ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་ཚུལ་སློང་གི་བསླབ་སྡོམ་འབོགས་སྩོལ་གནང་བཞིན་ཡོད་པའི་སྐོར།
པ་ཀི་སི་ཐན་ནང་ལ་འོས་བསྡུ་བྱས་པའི་རྗེས་ད་ཆ་མནའ་འབྲེལ་གཞུང་གི་སྒྲིག་འཛུགས་ཤིག་འཛུགས་རྒྱུའི་ཐག་གཅོད་བྱུང་ཡོད་པ་དང། རྒྱ་གར་གྱི་བདེ་འཇགས་ཉེན་རྟོག་པས་ཡུལ་དེའི་ཞིང་པ་ངོ་རྒོལ་བ་ཚོ་ལ་དུག་རླངས་གཏོར་བ་སོགས་ཀྱི་གནས་ཚུལ་སྙན་སྒྲོན་ཞུས་ཡོད་པས་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་མུ་མཐུད་ནས་གསན་བཞེས་གནང་རོགས།

ད་ལྟ་ཐོག་མ་དེ་རིང་གི་རྒྱལ་སྤྱིའི་གསར་འགྱུར་གལ་ཆེ་ཁག་སྙན་སྒྲོན་ཞུ་གི་ཡིན། རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀ་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་ལ་འགྲེལ་བརྗོད་བྱེད་དོན་ལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་ཨི་ཟི་རེལ་དང་པེ་ལེ་སི་ཐན་གྱི་གྱོད་དོན་དེ་ལ་ལམ་སྟོན་གྱི་དགོངས་ཚུལ་བཏོན་རྒྱུ་མེད་པ་དང་མ་འོངས་པར་རང་བཙན་གཙང་མའི་པེ་ལེ་སི་ཐན་གྱི་རྒྱལ་ཁབ་འཛུགས་སྐྲུན་བྱ་རྒྱུའི་ས་གནས་ཁག་ནས་ཨི་ཟི་རེལ་གྱི་དམག་མི་དང་ཞི་བའི་མི་མང་ཚོ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་དེ་མ་ཉིད་དུ་ཕྱིར་འཐེན་བྱེད་དགོས་ཀྱི་རེད་ཅེས་ཨ་རིའི་གཞུང་གིས་རྒྱལ་སྤྱིའི་ཆེས་མཐོའི་ཁྲིམས་ཁང་ལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་ཡུ་རོབ་གྲོང་ཁྱེར་ཧེག་ནང་ལ་རྟེན་གཞི་བྱས་པའི་རྒྱལ་ཚོགས་ཀྱི་མཐོ་རིམ་ཁྲིམས་ཁང་གི་ཁྲིམས་དཔོན་བཅོ་ལྔ་ཡོད་པའི་སར། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ཁྲིམས་ལུགས་སློབ་དཔོན་རི་ཅར་ཝག་སེར་གྱིས་གསུངས་དོན་བྱས་ན། འབྲེལ་ཡོད་རྒྱལ་ཁབ་གཅིག་གི་བྱ་སྤྱོད་ལ་གཞིགས་པའི་ཐོག་ནས་རྒྱལ་ཚོགས་ཀྱི་མཐོ་རིམ་ཁྲིམས་ཁང་གིས་ལོ་ངོ་བཅུ་ཕྲག་མང་པོའི་གོང་ནས་ལྷག་པའི་ཨི་ཟི་རེལ་དང་པེ་ལེ་སི་ཐན་གྱི་དཀའ་རྙོག་དེ་ལ་ལམ་སྟོན་གསལ་སྟོན་བྱ་རྒྱུ་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ནུབ་ཆུ་ཁ་དང་གྷ་ཛ་གཉིས་ནས་ཨི་ཟི་རལ་གྱི་དམག་མི་ཕྱིར་འཐེན་བྱེད་པར་ཨི་ཟི་རལ་གྱི་དགོས་ངེས་ཅན་གྱི་བདེ་འཇགས་ཀྱི་དགོས་མཁོ་ཁག་ལ་བསམ་གཞིགས་ངེས་པར་དུ་བྱེད་དགོས་ཀྱི་རེད་ཅེས་ཁོང་གིས་མུ་མཐུད་ནས་གསུངས་ཡོད་པ་རེད། འདས་པའི་གཟའ་འཁོར་གསུམ་ཙམ་རིང་གོང་ཞུས་རྒྱལ་ཚོགས་ཀྱི་ཁྲིམས་ཁང་ནང་ལ་ཨི་ཟི་རལ་གྱིས་པེ་ལེ་སི་ཐན་གྱི་ས་གནས་མང་པོ་ཞིག་མུ་མཐུད་ནས་བཙན་བཟུང་བྱེད་བཞིན་པའི་གྱོད་དོན་དང་འབྲེལ་བའི་ཐོག་ནས་ཁྲིམས་བཤེར་བྱེད་ཀྱི་ཡོད་པ་དང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་ཨི་ཟི་རལ་གྱིས་པེ་ལེ་སི་ཐན་གྱི་ས་གནས་མང་པོ་ཞིག་བཙན་བཟུང་བྱས་ཡོད་པ་དང་ས་གནས་དེ་རིགས་ནང་ཨི་ཟི་རལ་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དེ་རིགས་ཁྲིམས་མཐུན་ཡིན་མིན་དེ་ལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གི་ལམ་སྟོན་ཞིག་དགོས་པ། རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གིས་འབོད་སྐུལ་བྱས་པ་ལྟར་གོང་ཞུས་ཁྲིམས་བཤེར་གྱི་ལས་འགུལ་དེ་བྱུང་ཡོད་པ་རེད།
ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཁོངས་ཀྱི་རྒྱལ་ཁབ་ཁག་གིས་ཨུ་རུ་སུ་ཐོག་ལ་དཔལ་འབྱོར་ཉེས་ཆད་གསར་པ་ཁག་ཅིག་འགེལ་རྒྱུའི་མོས་མཐུན་གྲོས་འཆམ་བྱུང་ཡོད་པ་རེད། ཁོ་ཚོས་ཁ་སང་གཟའ་ལྷག་པའི་ཉིན་བྱས་པའི་ཐག་གཅོད་དེ་ནི་ཨུ་རུ་སུ་ཡིས་ཡུག་ཀེ་རེན་གྱི་ཐོག་ལ་བཙན་འཛུལ་དཔུང་འཇུག་བྱས་ནས་མི་ལོ་གཉིས་འཁོར་བའི་དུས་ཚིགས་དང། དེ་བཞིན་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་ལ་ངོ་རྒོལ་ཤུགས་ཆེ་བྱེད་མཁན་ཕྱོགས་འགལ་བའི་འགོ་ཁྲིད་ཨེ་ལེག་ཟི་ནེ་ཝེལ་ནི། ཨུ་རུ་སུའི་བཙོན་འཇུག་གི་བར་ལ་གློ་བུར་དུ་འདས་གྲོངས་གྱུར་ནས་ཉིན་ཤས་ལས་མ་ཕྱིན་པའི་དུས་ཚོད་བྱུང་བ་ཞིག་ཡིན་པ་རེད། ད་རེས་ཀྱི་དཔལ་འབྱོར་ཉེས་ཆད་དེ་དག་ནི་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་རྒྱག་པའི་དམག་འཁྲུག་ལ་རོགས་འདེགས་འབྱོར་བའི་དོགས་ཅན་མི་སྒེར་པ་དང་ཁེ་ལས། ཚོང་སྡེ་ཁག་ཅིག་ཡིན་པ་དང། དེ་ཚོའི་གྲས་སུ་རྒྱ་ནག་གི་ཁེ་ལས་ཚོང་སྡེ་ཡང་ཚུད་ཡོད་པ་རེད། རྒྱལ་ཁབ་ཉི་ཤུ་རྩ་བདུན་ལས་གྲུབ་པའི་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་འཁོར་རེས་ཚོགས་གཙོ་སྦེལ་ཇམ་གྱིས་བྱས་ན། ད་རེས་ཀྱི་ཉེས་ཆད་ཁག་ནི་ད་བར་དུ་བཀལ་བའི་ཉེས་ཆད་ཀྱི་ནང་ནས་གཞི་རྒྱ་ཆེ་ཤོས་དེ་ཡིན་ཞེས་དང་དེ་བཞིན་མཐུན་ཚོགས་དེའི་ཕྱི་འབྲེལ་མི་སྣ་འགའ་ཞིག་གིས་བརྗོད་དོན་ལ་ད་རེས་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཚང་མའི་ཕྱི་འབྲེལ་དཔོན་རིགས་ཚོས་མི་སྒེར་པ་དང་ཚོང་སྡེ་བཅས་ཁྱོན་བསྡོམས་ཉིས་བརྒྱ་སྐོར་ཞིག་ལ་དཔལ་འབྱོར་ཉེས་ཆད་བཀལ་གྱི་ཡོད་པ་གསལ་སྟོན་བྱས་འདུག།
གཟའ་འཁོར་སྔོན་མ་ཨི་རན་གྱི་སོལ་རླངས་འོར་འདྲེན་བྱེད་སའི་ལྕགས་མདོང་ཆེ་ཁག་ཞིག་ལ་གཏོར་རྒོལ་ཐེངས་ཁ་ཤས་བྱུང་བ་དེ་ཨི་ཟི་རལ་གྱིས་ངན་གཤོམ་བྱས་པ་ཞིག་ཡིན་ལུགས་རེས་གཟའ་ལྷག་པའི་ཉིན་ཨི་རན་གྱིས་ཁག་འདོགས་བྱས་ཡོད་པ་དང། གནད་དོན་དེ་དཀྱིལ་ཤར་མངའ་ཁུལ་གྱི་དགྲ་ཁ་གཏད་ཅན་གྱི་རྒྱལ་ཁབ་གཉིས་བར་གྱི་འགལ་བ་དེ་ཡང་ཇེ་ཆེར་དུ་ཕྱིན་ཡོད་པ་རེད། དེའི་གོང་ལ་ཨི་ཟི་རལ་གྱིས་ཨི་རན་གྱི་རྡུལ་ཕྲན་ལས་འཆར་ཁག་ལ་གཏོར་རྒོལ་རིམ་པ་ཞིག་བྱས་ཡོད་ལུགས་ཨི་རན་གྱིས་ཁག་འདོགས་བྱས་ཡོད་པ་དང་རེས་གཟའ་ལྷག་པའི་ཉིན་ཨི་རན་གྱི་རྡོ་སྣུམ་བློན་ཆེན་ཇ་ཝེད་ཨུ་ཇཱ་ཡིས་ཨི་ཟི་རལ་ལ་གོང་ཞུས་ནག་འཛུགས་དེ་བྱས་ཡོད་པ་རེད། ཨི་རན་གྱི་རྡོ་སྣུམ་ལྕགས་མདོང་ལ་གཏོར་རྒོལ་བཏང་མཁན་དེ་ཨི་ཟི་རལ་རེད་ཅེས་ཨི་རན་གྱི་གཞུང་གཉེར་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་པ་དང། ང་ཚོའི་དགྲ་བོ་ཚོས་ཨི་རན་གྱི་སོལ་རླངས་ཀྱི་ཞབས་ཞུའི་ལས་དོན་ལ་བརྡབ་གསིག་གཏོང་ཐབས་བྱེད་ཀྱི་ཡོད་པ་དང། མི་མང་གི་སོལ་རླངས་དགོས་མཁོ་ཁག་ལ་ཉེན་ཚབས་བཟོ་བཞིན་ཡོད་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། དགྲ་བོས་ཧ་ཅང་གདུག་རྩུབ་ཅན་གྱི་བྱ་སྤྱོད་སྤེལ་བ་འདི་ང་ཚོས་འགན་ཡོད་པའི་ཐོག་ནས་ཁུར་ལེན་བྱས་ཡོད་པ་ལས་དོན་རྐྱེན་འདིར་ཨི་ཟི་རལ་འབྲེལ་བ་གང་ཡོད་མེད་ཁོང་གིས་ཁུངས་སྐྱེལ་དཔང་རྟགས་གང་ཡང་གསལ་སྟོན་བྱས་མེད་པ་རེད། ཨ་མི་རི་ཀའི་སྒེར་གྱི་མཁའ་དབྱིངས་ཁེ་ལས་ཚོང་སྡེ་ཞིག་གིས་ཕྱིར་ཚོང་བྱས་པའི་མཁའ་གྲུ་དེ་ཁ་སང་གཟའ་ལྷག་པའི་ཉིན་གཟའ་སྐར་གྱི་འཁོར་ལམ་དམའ་སར་འབྱོར་ཡོད་པས་དེ་ཡིས་དེ་རིང་ཟླ་བ་གྲོང་ཁྱེར་གྱི་ཐལ་རྩུབ་རང་བཞིན་གྱི་མཐའ་མཚམས་སུ་བབས་རྒྱུའི་འཆར་གཞི་ཡོད་པ་རེད། ད་རེས་ཨ་མི་རི་ཀའི་མཁའ་དབྱིངས་འཕུར་གྲུ་དེ་དངོས་སུ་ཟླ་བའི་གྲོང་ཁྱེར་ཐོག་ལམ་ལྷོང་ལྡན་པའི་སྒོ་ནས་བབས་ཐུབ་པ་ཡིན་ན། དེ་ཡིས་ཕྱི་ལོ་ཉིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཨ་མི་རི་ཀའི་གཞུང་གི་མཁའ་དབྱིངས་ལས་ཁང NASA ཡིས་ཟླ་བའི་གྲོང་ཁྱེར་དུ་འཁོར་སྐྱོད་ཀྱི Apollo ཞེས་པའི་ལས་གཞི་སྒོ་བརྒྱབ་པའི་རྗེས་ད་རེས་ཨ་མི་རི་ཀས་ཐེངས་དང་པོར་ཟླ་བའི་གྲོང་ཁྱེར་ལས་དོན་འགོ་འཛུགས་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད། དེ་བཞིན་གལ་ཏེ་ད་རེས་ཀྱི་ལས་དོན་དེ་ལམ་ལྷོང་བྱུང་བ་ཡིན་ན་དེ་ཡིས་ཨ་མི་རི་ཀའི་སྒེར་གྱི་ཁེ་ལས་ཚོང་སྡེ་ཞིག་གིས་ཟླ་བ་གྲོང་ཁྱེར་དུ་འབྱོར་བའི་ལོ་རྒྱུས་རང་བཞིན་ཞིག་གྱི་གནས་ཚུལ་ཀྱང་ཆགས་ཀྱི་ཡོད་འདུག། ཨ་མེ་རི་ཀའི་ནང་ཕྱི་མི་གང་བྱུང་འཁྱེར་ཡོང་མཁན་གྱི་འགྲིམ་འགྲུལ་ལས་ཁང་ཚོ་ལ་ཨ་མེ་རི་ཀ་གཞུང་གིས་ཐོངས་མཆན Visa བཀག་སྡོམ་བྱེད་རྒྱུའི་ཉེས་ཆད་འགེལ་རྒྱུ་ཡིན་པ་རེས་གཟའ་ལྷག་པའི་ཉིན་ཨ་རི་གཞུང་གིས་གསལ་བསྒྲགས་སྤེལ་ཡོད་པ་རེད། འདིའི་དམིགས་ཡུལ་གཙོ་བོ་དེ་ནི་ཨ་མེ་རི་ཀའི་ལྷོ་ཕྱོགས་མཐའ་མཚམས་ཁུལ་ནས་མི་སྣ་ཧ་ཅང་མང་པོ་ཨ་མེ་རི་ཀའི་ས་ཁུལ་ལ་འཛུལ་ཡོང་བཞིན་པ་ཁག་བཀག་སྡོམ་བྱ་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པ་རེད། ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་སྤེལ་བའི་ནང་ལ་ཨ་རིའི་ནང་ཁྲིམས་འགལ་ཐོག་ནས་འཛུལ་ཡོང་མཁན་གྱི་མི་སྣ་འོར་འདྲེན་བྱེད་མཁན་གྱི་འགྲིམ་འགྲུལ་ཚོང་ལས་ཁང་ཚོའི་བདག་པོ་དང་ལས་བྱེད་དེ་ག་ནང་བཞིན་མཐོ་རིམ་འགོ་ཁྲིད་སོགས་ལ་དམིགས་པ་ཞིག་ཡིན་པ་དང་དེ་ཚོའི་ཁོངས་སུ་ཕྱི་མི་ས་ཐོག་དང་དེ་ག་ནང་བཞིན་རྒྱ་མཚོ་ནས་དབོར་འདྲེན་བྱེད་མཁན་གྱི་ཚོང་གཉེར་ཁང་ཚོ་དང་འགྲིམ་འགྲུལ་ལས་ཁང་ཚོ་ལ་དམིགས་པ་ཞིག་ཡིན་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོ་འཕྲུལ་ཟླ་བའི་སྐྱེས་རབས་ཀྱི་གསུང་ཆོས་སྔ་རོལ་དུ་རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་ཕྱོགས་མཐའ་ཁག་གི་དོན་གཉེར་ཅན་ལྔ་བརྒྱ་ཙམ་ལ་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་གནང་བཞིན་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་གནས་ཚུལ་སྙན་སྒྲོན་གནང་བ་དེ་གསན་གྱི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་ལྟར་ཆོ་འཕྲུལ་ཟླ་བའི་ནང་རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་པའི་ཕྱོགས་མཐའ་ཁག་གི་དོན་གཉེར་ཅན་རྣམས་ལ་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་གནང་བཞིན་པ་ལྟར། འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་དེ་བཞིན་ཟླ་བ་འདིའི་ཚེས་བཅུ་བདུན་ནས་དབུ་འཛུགས་ཀྱིས་དེ་རིང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་བར་རྒྱ་བལ་འབྲུག་གསུམ་གྱིས་གཙོས་འཇར་མ་ནི་དང་སོག་ཡུལ། ཨུ་རུ་སུ། ཨ་རི། ཝེ་ཏི་ནམ་སོགས་ནས་ཆེད་དུ་བཅར་བའི་བསྒྲུབ་བྱ་ཉིས་བརྒྱ་བརྒྱད་ཅུ་ཙམ་ལ་དགེ་ཚུལ་སློང་གི་བསླབ་སྡོམ་བསྩལ་གནང་གྲུབ་ཡོད་ཅིང། དགེ་ཚུལ་སློང་གི་བསླབ་སྡོམ་གྱི་གལ་གནད་དང་འབྲེལ་བའི་ཐོག་ལ་འདི་གའི་རླུང་འཕྲིན་ཁང་ནས་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ལ་བཅར་འདྲི་ཞུས་པར།

སངས་རྒྱས་ཀྱི་བསྟན་པ་གནས་པའི་གོ་ཆོད་ཀྱི་མ་རེད་རྩ་ནི་ཆེན་པོ་རེད། ཡིན་ནའང་སངས་རྒྱས་ཀྱི་བསྟན་པ་གནས་མ་གནས་དེ་འདུལ་བའི་བསྟན་པ་གནས་མ་གནས་རག་ལས་ཀྱི་རེད་གསུངས་ཡོད་དེ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས། འདུལ་བའི་གི་བསྟན་པའི་སྐབས་ལ་ཡིན་ན་རེད་མདོ་སྡེ་གི་སྡེ་སྣོད་སྐབས་ལ་ཡིན་ན་རེད་མངོན་པའི་སྡེ་སྣོད་སྐབས་ཡིན་ན་རེད་གསང་སྔགས་རྒྱུད་སྡེ་བཞིའི་སྐབས་ལ་ཡིན་པ་ཡིན་ན་རེད་སྐབས་ཐམས་ཅད་དུ་འདུལ་བའི་བསྟན་པ་ལ་ཧ་ཅང་གི་རྩིས་ཆེན་པོ་གསུངས་ཡས་དེ་ད་ཡོངས་གྲགས་ཆགས་བསྡད་ཡོད་དང། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་དང་འབྲེལ་ནས་བསྒྲུབ་བྱ་རྣམས་ལ་ཉམས་ལེན་གནང་ཕྱོགས་དང་འབྲེལ་བའི་བཀའ་སློབ་ཀྱང་སྩལ་གནང་མཛད་བཞིན་ཡོད་པ། ཡང་སྟེང་རིན་པོ་ཆེ་མཆོག་ནས་མུ་མཐུད་འདི་ལྟར་གསུངས་གནང་དོན། བཀའ་སློབ་དེ་ཞེ་དྲག་བཀའ་སློབ་མང་པོ་ཕེབས་ཀྱི་འདུག་དེའི་ནང་ལོགས་ལ་གཙོ་བོ་གཅིག་དེ་ད་སངས་རྒྱས་ཀྱི་བསྟན་པ་དེ་གཙོ་བོ་སྙིང་རྗེས་རབ་ཏུ་ཕྱེ་བ་རེད། སྙིང་རྗེ་དེ་ད་སངས་རྒྱས་ཀྱི་བསྟན་པའི་གི་སྙིང་པོ་གཙོ་བོར་ཆགས་བསྡད་པ་རེད་བསམ་པ་བཟང་པོ་བྱས་དང་སྙིང་རྗེའི་སྦྱོང་བརྡར་བྱས་ཏེ་བྱས་ཙང། རབ་ཏུ་བྱུང་བ་དང་ད་ལྟ་དགེ་སློང་གི་སྡོམ་པ་ཞུ་མཁན་ཚོ་གིས་ངེས་པར་དུ་སྙིང་རྗེ་གི་སེམས་དེ་ལ་བརྩི་མཐོང་ཆེན་པོ་བྱེད་ཐུབ་ཡ་དང་དེ་ལ་དཔེ་སྙིང་པོ་འདྲ་བ་ཞིག་ལ་བརྩི་བྱེད་བྱས་ནས་དོ་སྣང་བྱེད་ཐུབ་དགོས་དེ་གལ་ཆེན་པོ་ཡིན་པ། དེ་ག་ནང་བཞིན་ད་ལྟའི་གི་དུས་ཚོད་འདི་ཧ་ཅང་གི་ཉག་ཕྲ་བ་རེད་དེའི་གནས་སྐབས་ལ་དགེ་ཚུལ་སློང་གི་སྡོམ་པ་ཞུ་ཡས་དེ་དམིགས་བསལ་གྱི་དཔེ། གལ་ཆེ་དང་དམིགས་བསལ་གྱི་ཡང་གལ་གནད་ཀྱི་རང་བཞིན་ལྡན་པ་དེ་འདྲ་ཆགས་བསྡད་ཡོད་རེད། སྔར་སངས་རྒྱས་ཀྱི་བསྟན་པ་ས་བདག་དུ་དར་བཞིན་པའི་སྐབས་ཀྱི་གནས་སྟངས་དང་འདྲ་གི་མ་རེད། དེ་ཡིན་དུས་གང་ལ་ད་ལྟའི་དུས་སྐབས་ལ་སངས་རྒྱས་ཀྱི་བསྟན་པ་ཁྱོན་ཡོངས་ནས་གནས་ཐབས་དང་དེ་གནད་ཀྱི་སྙིང་པོ་དེ་དགོངས་པ་བཞེས་དགོས་ཟེར་དེ་འདྲའི་བཀའ་སློབ་ཕེབས་སོང། གཞན་ཡང་འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་ཞུ་མཁན་དགེ་སློང་ཁག་ཅིག་ལ ྋགོང་ས ྋསྐྱབས་མགོན་ཆེན་པོའི་སྐུ་མདུན་ནས་དགེ་ཚུལ་སློང་གི་བསླབ་སྡོམ་ཞུ་རྒྱུ་བྱུང་བའི་ཚོར་བ་དང་གལ་གནད་སྐོར་ལ་བཅར་འདྲི་ཞུས་པར། བཀྲ་ཤིས་བདེ་ལེགས། ངའི་མིང་ལ་བསྟན་འཛིན་ལུང་རིག་ཡིན། ང་ལ་དྭགས་ནས་ཡིན། སྤི་ཏུག་ནས། སྤི་ཏུག་དགོན་པ། དེ་རིང་ཡོང་དགོས་པའི་དགོས་པ་རྒྱུ་མཚན་དེ་གཙོ་བོ ྋགོང་ས་ལྷ་མིའི་རྣམ་འདྲེན་རྒྱལ་པོ་རྒྱལ་བ་ཐམས་ཅད་མཁྱེན་པ་གཟིགས་པའི་དབང་པོ་མཆོག་གི་མདུན་ནས། དགེ་སློང་གི་སྡོམ་པ་དེ་འདྲ་ཞིག་གནང་ཡག་གི་གོ་སྐབས་རག་གི་འདུག་ཐོབ་པ་ཙམ་གྱི་ངོས་ནས་ངའི་སེམས་ནང་ལ། བཤད་མི་ཐུབ་པའི་སྤྲོ་སྣང་ཅིག་སྐྱེས་བྱུང་དེ་ཡིན་ཙང།

མང་པོ་ཞིག་རེད་ད། དཔེར་ན་ང་ཚོ་འདི་ནཱ་ལེནྡྲའི་ཤེས་རྒྱུད་ལབ་ཀྱི་རེད་བ། དེ་ལ་ནི་ཞིབ་འཇུག་བྱེད་ཡ་དང་ཉམས་ལེན་བྱེད་ཡ་དང་དེ་ཚོ་ཧ་གོ་ནས་རེད་བ། ད་ལྟ་མི་ཚེ་ད་ག་ཟེར་ལོ་ཕལ་ཆེར་ད་ང་སུམ་ཅུ་ལོན་ཚར་རེད་ཚོད་ཕལ་ཆེར་བཞི་བཅུ་ལོ་ཁ་རེད་དེ་ཟིན་ཆོག་ཆོག་རེད་ད། ད་དེ་བྱས་ཙང་རེད་བ་ད་ལོ་དེ་ག་ཙམ་ཆེན་པོ་ལ་སླེབས་སོང་ད། ད་ད་ལྟ་མ་གྲུབ་ན་དངོས་གནས་རྗེས་མ་འགྱོད་པ་སྐྱེ་གི་འདུག་བསམ་ནས་ཨ་ནི། བཀྲ་ཤིས་བདེ་ལེགས། ང་ད་མོན་རྟ་དབང་ཕྱོགས་ནས་ཡིན། གྲྭ་ཚང་བྱེད་པ་ནི་འབྲས་སྤུངས་བློ་གསལ་གླིང་ཚྭ་ཁམས་ཚན། མིང་ལ་ནི་ཐུབ་བསྟན་བཀྲ་ཤིས་ཟེར་ནས་རེད། འདི་དགེ་སློང་གི་སྡོམ་པ་རེད་ད་དེ་རིང་ང་རང་ཚོ་ད་སྔོན་མ་ནས་མང་ཆེ་བ་རེ་རེ་སྐུ་མདུན་གྱི་ངོས་ནས་ད་དགེ་སློང་གི་སྡོམ་པ་ཞུ་ཡ་གི་དེ་འདྲས་ཀྱི་ཆ་ཚང་གི་ནི་ད་རེ་བ་ཟེར་གོ་ར་དེ་འདྲས་ཞིག་ཡོད་རེད་ནས་ང་རང་ཡི་དེ་འདྲས་ཐོབ་པ་དེ་སྐལ་བ་བཟང་པོ་དང་ནི་ང་ཡི་ཚོར་བ་ཡིན་ན་ད་སྐུ་མདུན་འདི་ངོ་ལ་ད་ང་ཚོས་གསུང་ཆོས་དང་དེ་འདྲས་མཇལ་ཁ་མང་པོ་རག་ཡོད་རེད་དེ་ཡིན་ན་ཡང་ད་དེ་རིང་དཔེ་ང་རང་ཡི་མིང་དང་པོ་དེ་བ་དེ་ཐོབ་ས་དེ་ཡིན་དེ། མདུན་ལ་མཇལ་ཁ་རག་དུས་དཔེ་ཧ་ཅང་ཚོར་ཚོར་བ་མ་འདྲ་བ་ཞིག་ཡོད་རེད་ད། དུས་ཚོད་ཡིན་པ་ཡིན་ནའི་ཅི་ད་ད་དུས་ཚོད་ཆུ་ཚོད་གསུམ་བཞི་ཟེར་འགྲོ་ཡོང་ཟེར་དེ་ཡ་གི་ཆུ་ཚོད་དམིགས་བསལ་གི་དེ་མི་འདི་དེ་ཡིན་ན་ཡང་སོ་སོ་དུས་ཚོད་དེ་ག་འདྲའི་འགྲོ་མིན་ཞིག་རང་ཧ་ཡང་གོ་མི་འདུག་དེ་འདྲའི་མ་སོང་ཙང་ནི། ད་ཚོར་བ་ཞིག་རང་དེ་ཚིག་གང་ལ་ཞུ་ཤེས་མི་འདུག་དེ་ཡིན་ན་ཡང་ཚིག་གི་དྭངས་མི་འདུག་ར་ཡིན་ནའི་ད་ཡ་གི་ལ་མ་འདྲ་བ་ཞིག་ད་ཚོར་བ་གང་ན་མ་འདྲ་བ་ཞིག་བྱུང་གི་འདུག་ཡ་གི་ནང་ལ་སླེབས་འོང་དུས་ཁོ་རང། མིང་ལ་ནི་བློ་བཟང་སྦྱིན་པ་དང་ནི་འདི་ལབ་གི། ནི་ང་འདི་སེ་ར་སྨད་ནས་ནི་དེ་ནས་ཡང་ནི་ཁྱེད་ད་བསྙེན་རྫོགས་ཀྱི་སྡོམ་པ་ལ་ནི་ཤིན་ཏུ་གལ་ཆེན་པོ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ནི་དེ་དེའི་བསྙེན་རྫོགས་ཀྱི་སྡོམ་པ་དེ་སུ་དེ་རིང་གནང་བ་རེད་ནི་དེ་ལ་ནི་ང་རང་དེ་སུ་གནང་ཐོབ་པ་དེ་ལ་ནི་སྐལ་བ་བཟང་པོ་རེད་ནི་ཚེ་སྔོན་མ་སྔོན་མ་ཡི་ལས་བསོད་ནམས་དབང་གིས་ནི་དེ་རིང་དེ་ལ་ནི་དེ་ནི་བསྙེན་རྫོགས་ཀྱི་སྡོམ་པ་ཞུ་ཡ་རག་ཡ་དེ་ང་རང་བསམ་བློ་ལ་ནི་དཔེ་སྐལ་བ་བཟང་པོ་དེ་སུ་བྱེད་ཀྱིན་འདུག་དཔེ་སྐལ་བ་བཟང་པོ་ནི་ཚོར་བ་ཡིན་ན་དེ་སུ་ནི། ཤིན་ཏུ་ནས་ནི་དགའ་བོ་ཞེ་པོ་ཞེ་དྲག་གི་སྐྱིད་པོ་བྱུང་སོང། རྩ་བའི་འདི་ལོའི་དགེ་ཚུལ་སློང་གི་བསླབ་སྡོམ་འབོགས་སྩོལ་ཐོག་ལ་བསྒྲུབ་བྱ་ལྔ་བརྒྱ་ཙམ་ཞིག་ཐོ་འགོད་ཟིན་པའི་ཁོངས་ནས་བསྒྲུབ་བྱ་ཉིས་བརྒྱ་བརྒྱད་ཅུ་ཙམ་གནང་གྲུབ་སྟེ་གཞན་ལྷག་མ་རྣམས་ལ་མུ་མཐུད་ནས་བསླབ་སྡོམ་འབོགས་སྩོལ་གནང་རྒྱུ་དང་དེ་དང་ཕྱོགས་མཚུངས་རིང་མིན་ཆོ་འཕྲུལ་ཟླ་བའི་ཚེས་བཅོ་ལྔ་དང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ཞོགས་པར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུའི་མཛད་འཆར་ཡང་ཡོད་པ་རེད་འདུག་བཞུགས་སྒར་དར་མ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ཡིན། བོད་རིགས་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཨ་ཅག་མགོན་པོ་སྐྱིད་ལགས་ཀྱིས་ཡང་བསྐྱར་ལྷ་སའི་ཁྲིམས་ཁང་གི་མདུན་དུ་ཞི་བའི་ངོ་རྒོལ་གནང་གི་ཡོད་པའི་སྐོར་ལ་ཀུན་བཟང་སྒྲོལ་མ་ཀུན་བཟང་བསྟན་འཛིན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ལྷ་སའི་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ། མགོན་པོ་སྐྱིད་ལགས་ཀྱིས་ལག་ཏུ་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་འདྲ་པར་ཞིག་བཟུང་སྟེ། རྒྱ་ནག་གཞུང་གིས་དྲང་བདེན་མིན་པའི་སྒོ་ནས་བོད་རིགས་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་བཙོན་འོག་ཏུ་བཅུག་པ་དེར་བསྐྱར་དུ་ཁྲིམས་བཤེར་ཐེངས་ཤིག་བྱེད་དགོས་པའི་རེ་འདུན་བཏོན་ཏེ། ཞི་བའི་ལས་འགུལ་སྤེལ་ཡོད་པའི་སྐོར་ལ་མིང་དངོས་སུ་བརྗོད་འདོད་མེད་མཁན་གྱིས།

ཉེན་རྟོག་པ་དོན་ལུགས་མི་དགོས་ན་བྱུང་བ་ནི་དེ་དོན་ལུགས་ཅི་མ་དགོས་ནས་བྱུང་བས་བྱུང་བ་ལྟར་རུང་འདོགས་གི་ད་ལྟ་མུ་བཟོད། ཡང་ཁོང་གིས་མུ་མཐུད་དུ་བརྗོད་དོན་ནང་གཞི་རྩའི་ཆ་ནས། ཉེ་སྔོན་མགོན་པོ་སྐྱིད་བཟའ་ཟླ་གཉིས་ཀ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་བཀག་ཉར་བྱས་རྗེས་གློད་གྲོལ་བཏང་བ་ནས་བཟུང་ད་རག་བར་དུ་ལས་འགུལ་མཚམས་ཆད་ཡོད་པ་མ་རེད་ལ། ཡིན་ན་ཡང་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་ཉལ་ནས་ལས་འགུལ་སྤེལ་བ་ཁ་སང་ཐེངས་དང་པོ་དེ་རེད། ཁོང་གཉིས་ཀྱིས་ལས་འགུལ་སྤེལ་བའི་སྐབས་སུ་རྒྱ་ནག་གི་ཉེས་རྟོག་དམག་མིས་གཅར་རྡུང་འདྲ་ཅི་ཡང་བྱས་མེད་པ་དང། ཡིན་ན་ཡང་རྒྱ་ནག་གི་དམག་མི་ཚོས་དམག་ཆས་མ་གྱོན་པར་སྤྱིར་བཏང་གི་ལྭ་བ་གྱོན་ཏེ་ལས་འགུལ་སྤེལ་སར་ཡོང་ནས་ལྟ་རྟོག་བྱས་ནས་བསྡད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་བོད་ཕྱི་ལོགས་སུ་གནས་ཚུལ་དང་འབྲེལ་བའི་སྐོར་ལ་བརྙན་ཐུང་དུམ་བུ་ཞིག་འབྱོར་ཡོད་པའི་ནང་དུ། མགོན་པོ་སྐྱིད་ལགས་ཀྱིས་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་འདྲ་པར་ཞིག་བཟུང་ནས་རྒྱ་ནག་གི་ཁྲིམས་ཁང་མདུན་ཉལ་ཏེ། རེ་འབོད་ཀྱི་ཞི་བའི་ལས་འགུལ་སྤེལ་བཞིན་པ་སོགས་གསལ་པོར་ཐེབས་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། རྣམ་པ་ཚོས་གསན་བཞིན་པའི་ལས་རིམ་འདི VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་རྒྱ་གར་གཞུང་གིས་ཡུལ་དེའི་སོ་ནམ་ཞིང་པའི་ཐོན་ཁུངས་ཁག་ལ་ཁྲིམས་ཐོག་ནས་རིན་གོང་གཏན་འབེབས་བྱ་དགོས་པའི་དགོས་འདུན་བཏོན་ཞིང་ཡུལ་དེའི་ཞིང་པ་ཚོས་འདས་པའི་ཉིན་གྲངས་མང་པོའི་རིང་སྲིད་གཞུང་ལ་ངོ་རྒོལ་བྱེད་ཀྱི་ཡོད་པ་དང་དམིགས་ཡུལ་དེ་མ་འགྲུབ་པ་ཡིན་ན་ཞིང་པ་ངོ་རྒོལ་བ་ཚོ་རྒྱལ་ས་ལྡི་ལི་ལ་འཛུལ་ཞུགས་བྱ་རྒྱུའི་སྡིགས་སྐུལ་ཡང་བྱེད་ཀྱི་ཡོད་པ་རེད། དེའི་སྐོར་གུས་པ་རིག་འཛིན་གྱིས་གནས་ཚུལ་སྙན་སྒྲོན་གནང་བ་དེ་གསན་གྱི་རེད། རྒྱ་གར་གཞུང་གིས་ཡུལ་དེའི་སོ་ནམ་ཞིང་པའི་ཐོན་ཁུངས་ལ་ཁྲིམས་ཐོག་ནས་རིན་གོང་གཏན་འབེབས་བྱ་དགོས་ལུགས་ཡུལ་དེའི་ཞིང་པ་ཚོས་འདས་པའི་ཉིན་གྲངས་མང་པོའི་རིང་ངོ་རྒོལ་བྱས་ཡོད་པ་དང། གལ་ཏེ་དེ་ལྟར་ལག་བསྟར་མ་ཐུབ་པ་ཡིན་ན་ཞིང་པ་ཚོ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འཛུལ་ཞུགས་བྱས་ཏེ་ངོ་རྒོལ་ལས་འགུལ་གཞི་རྒྱ་ཆེན་པོ་སྤེལ་རྒྱུའི་སྡིགས་སྐུལ་བྱེད་ཀྱི་ཡོད་པ་རེད། ད་ལྟའི་ཆར་ཡུལ་དེའི་ཞིང་པ་མང་པོ་ཞིག་རྒྱལ་ས་ལྡི་ལིའི་ཉེ་འདབས་མཐའ་མཚམས་མངའ་ཁུལ་ལ་གཏན་སྡོད་བྱས་ཏེ་ལྡི་ལི་ལ་འཛུལ་ཞུགས་བྱ་རྒྱུའི་འཆར་གཞི་བྱེད་ཀྱི་ཡོད་པ་རེད། དེ་བཞིན་འདི་ལོ་ཡུ་རོབ་མངའ་ཁུལ་གྱི་ཞིང་པ་ཚོས་ཀྱང་རྒྱལ་ཁབ་དེ་རིགས་ཀྱི་སྲིད་གཞུང་ལ་ངོ་རྒོལ་ལས་འགུལ་ཤུགས་ཆེ་སྤེལ་ཡོད་པ་དང། དེའི་གོང་ལ་རྒྱ་གར་གྱི་ཞིང་པ་ཚོས་སྲིད་གཞུང་གི་སྲིད་བྱུས་ཁག་ལ་ངོ་རྒོལ་བྱས་ཏེ་སྲིད་བྱུས་དེ་འདྲ་འགའ་རེ་འགྱུར་བ་བཏང་ཐུབ་པ་ཡང་བྱུང་ཡོད་པ་རེད། རྒྱ་གར་ནང་གི་མི་འབོར་ས་ཡ་ཉིས་བརྒྱ་དྲུག་ཅུ་ཙམ་ཞིང་ལས་ལ་འཇུག་བཞིན་ཡོད་དུས་གྲངས་འབོར་དེ་ནི་ཡུལ་དེའི་མི་འབོར་ལྔའི་ཁོངས་ནས་གཅིག་ཙམ་ཆགས་ཀྱི་ཡོད་པ་རེད། དེ་བཞིན་ཡུལ་དེའི་མི་འབོར་ས་ཡ་སུམ་བརྒྱ་བཅུ་ཙམ་ཞིང་ལས་མ་ཡིན་པའི་ལས་རིགས་གཞན་གཉེར་གྱི་ཡོད་པ་རེད། གཟའ་འཁོར་སྔོན་མ་རྒྱལ་ས་ལྡི་ལིའི་ཉེ་འདབས་མངའ་ཁུལ་གྱི་ཞིང་པ་ཚོས་སྲིད་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་འགོ་བཙུགས་ཀྱི་ཡོད་པ་དང་ཞིང་པ་ཚོས་དགོས་འདུན་བཏོན་ཡ་དེ་ནི་རྒྱ་གར་གཞུང་གིས་ཞིང་པའི་ས་ནས་འབྲས་དང་གྲོ་ཉོས་པ་ཙམ་མ་ཟད་ཞིང་པའི་ཐོན་ཁུངས་མང་ཆེ་བ་དེའི་ངོས་ལ་གཏན་འབེབས་ཡོད་པའི་རིན་གོང་ཐོག་ནས་ཉོ་སྒྲུབ་བྱ་དགོས་པའི་དགོས་འདུན་བཏོན་བཞིན་ཡོད་པ་རེད། པའི་ངོ་རྒོལ་ལས་འགུལ་དེ་འགོ་བཙུགས་པ་ནས་བཟུང་ད་ཕན་ཞིང་པ་ངོ་རྒོལ་བ་དང་བདེ་འཇགས་མི་སྣའི་དབར་ལ་འཐབ་འཁྲུག་དེ་འདྲ་ཡང་ཅུང་ཙམ་མང་པོ་ཞིག་བྱུང་ཡོད་པ་དང། དེ་ག་ནང་བཞིན་བདེ་འཇགས་མི་སྣས་ཞིང་པ་ངོ་རྒོལ་བ་ཚོ་ལ་མིག་ཆུ་ཐོན་བྱེད་ཀྱི་དུག་རླངས་གཏོར་བ་སོགས་བྱས་ཡོད་དུས། སྲིད་བློན Narendra Modi སྲིད་གཞུང་དང་ཡུལ་དེའི་ཞིང་པའི་དབར་ལ་འགལ་བ་ཤུགས་ཆེ་བྱུང་བ་ཐེངས་གཉིས་པ་དེ་ཡང་ཆགས་ཉེན་ཡོད་པ་རེད། ཡང་རེས་གཟའ་ཟླ་བའི་ཉིན་རྒྱ་གར་གྱི་བློན་ཆེན་ཞིག་གིས་བཤད་དོན་ལ་རྒྱ་གར་གཞུང་གིས་ཞིང་པ་ཚོ་མཉམ་དུ་མུ་མཐུད་ནས་གྲོས་མོལ་བྱེད་ཀྱི་ཡོད་པ་དང་ཕྱོགས་གཉིས་ཀྱི་གྲོས་མོལ་ལས་རིམ་ལ་མཇུག་འབྲས་བཟང་པོ་ཡང་བྱུང་ཡོད་པ་རེད། གཞུང་གིས་ཞིང་པའི་ཐོན་ཁུངས་གཞན་ཁག་ཅིག་ཀྱང་རིན་གོང་གཏན་འབེབས་ཡོད་པའི་ཐོག་ནས་ཉོ་སྒྲུབ་བྱ་རྒྱུའི་འཆར་གཞི་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་གར་གཞུང་གིས་ད་ཡོད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཞིང་པ་དང་རྒྱ་གར་གཞུང་དབར་ལ་དུས་ཡུན་ཧ་ཅང་རིང་བའི་མི་མཐུན་པའི་འགལ་བ་ཤུགས་ཆེ་བྱུང་བའི་གནས་ཚུལ་དེ་འདྲ་བ་ཞིག་མི་ཡོང་བའི་ཐབས་ཤེས་བྱེད་ཀྱི་ཡོད་པ་རེད། ལྷག་པར་དུ་འདི་ལོའི་ཟླ་བ་བཞི་པ་དང་ལྔ་པའི་ནང་ལ་རྒྱ་གར་ནང་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་ཆེན་པོ་མ་བྱས་པའི་སྔོན་ལ་ཞིང་པའི་ངོ་རྒོལ་གྱི་གནད་དོན་དེ་ཞོད་འཇགས་ཡོང་ཐབས་བྱེད་ཀྱི་ཡོད་པ་རེད་གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན། ལགས་འོང་ད། ད་ལྟ་གནས་ཚུལ་གོང་ལ་སྙན་སྒྲོན་ཞུས་པའི་གི་གནས་ཚུལ་དེ་དང་འབྲེལ་བ་ཡོད་པའི་གི་ད་ཅིག་གི་གནས་ཚུལ་གསར་པ་འདྲ་བོ་ཅིག་ཡང་འདི་རེད་བཞག་རྒྱ་གར་ད་ངེད་ཅག་ད་ཅིག་གི་ཞིང་པ་ཚོ་གིས་ངོ་རྒོལ་བྱས་ཏེ་ཟླ་བ་དེ་ཕྱི་ཚེས་བཅོ་གསུམ་ཉིན་ནས་འགོ་བཙུགས་པ་ཅིག་ཆགས་ཀྱི་འདུག་ཨ་ནི་ཁ་ས་རེས་གཟའ་ལྷག་པའི་ཉིན་མོ་ཅིག་གང་ལྟར་རྒྱ་གར་རྒྱལ་ས་ལྡི་ལི་དང་ཨ་ནི། ཉེ་འདབས་ཀྱི་མངའ་སྡེ་ཧ་རི་ཡ་ན་དང་པཱན་ཇབ་ཁུལ་ལ་རྒྱ་གར་གྱི་ཞིང་པ་ཚོ་གིས་ད་འདས་པའི་ཉིན་གྲངས་མང་པོ་རིང་ལ་ངོ་རྒོལ་བྱས་པ་རེད་དེ། མཐར་ཉེན་རྟོག་པས་ཀྱིས་ཞིང་པ་ངོ་རྒོལ་བ་ཚོའི་ཁྲོད་ལ་མིག་ཆུ་ཐོན་བྱེད་ཀྱི་དུག་རླངས་གཏོར་ནས་ད་ལྟ་གང་ལྟར་ཞིང་པ་གཅིག་ལ་སྲོག་སྐྱོན་བྱུང་བའི་ཀྱི་གནས་ཚུལ་ཐོན་གྱི་འདུག་དེ་ག་ནང་བཞིན་ད་མི་སྣ་ཁ་ཤས་ཅིག་ལ་རྨས་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་ཡོང་གི་འདུག་ད་ཞིང་པ་སྲོག་སྐྱོན་བྱུང་བ་དེ། གཅིག་གང་ལྟར་ཞིང་པའི་ཀྱི་ངོ་རྒོལ་ལས་འགུལ་གོ་སྒྲིག་བྱེད་མཁན་ཚོས་སྲོག་སྐྱོན་བྱུང་ཡོད་པ་མ་གཏོགས། བདེ་འཇགས་མི་སྣའི་གི་ཡང་སྲོག་སྐྱོན་བྱུང་ཡོད་པ་ངོས་ལེན་བྱེད་ཀྱི་ཡོད་ས་མ་རེད། དེ་ག་ནང་བཞིན་ཞིང་པ་གཅིག་ལ་ཡང་རྨས་སྐྱོན་སྡུག་པོ་བྱུང་ཡོད་ས་རེད་ད་གནས་ཚུལ་འདི་དེ་སྔ་ཉིས་སྟོང་ཉི་ཤུའི་ལོ་ལ་ཡིན་པ་ཡིན་ན་ཡང་གཅིག་གི་རྒྱ་གར་གི་ཞིང་པ་མང་པོ་གཅིག་གིས་རྒྱ་གར་དབུས་གཞུང་ལ་ངོ་རྒོལ་ལས་འགུལ་གཞི་རྒྱ་ཆེན་པོ་གཅིག་སྤེལ་བ་རེད་ད་འདི་འདྲ་བའི་གི་ངོ་རྒོལ་ལས་འགུལ་གཅིག་སླར་ཡང་མ་ཡོང་བའི་ཆེད་དུ་ད་ལྟའི་ཆ་ལ་རྒྱ་གར་གཞུང་གི་བློ་འཚབ་དང། ད་ལས་འགུལ་དེ་གཞི་རྒྱ་ཆེ་རུ་མ་འགྲོ་བའི་གི་སྔོན་འགོག་ཐབས་ཤེས་མང་པོ་ཞེ་བོ་ཅིག་བྱེད་བསྡད་ཀྱི་ཡོད་རེད་ད་འདི་གི་རྒྱུ་མཚན་གཙོ་བོ་དེ་རྒྱ་གར་གཞུང་གི་བློ་འཚབ་བྱེད་གཞི་གཙོ་བོ་དེ་ད་འདི་ལོའི་ལོ་འདི་གི་ཟླ་བ་བཞི་པ་དང་ལྔ་པའི་ནང་ལ་རྒྱ་གར་རྒྱལ་ཡོངས་ཀྱི་གྲོས་ཚོགས་ཀྱི་འོས་བསྡུ་ཆེན་མོ་དེ་སླེབས་ཀྱི་ཡོད་དུས་ཙམ་པ་ད་འདིའི་གོང་ལ་ངོ་རྒོལ་ལས་འགུལ་དེ་ཞི་འཇགས་ཞོད་འཇགས་ཡོང་ཐབས་ཐད་ལ་ད་འབད་བརྩོན་བྱེད་ཀྱི་ཡོད་པ་དང་སྦྲགས་ནས་ཞིང་པའི་ངོ་རྒོལ་ལས་འགུལ་དེ་གོ་སྒྲིག་བྱེད་མཁན་གྱི་འབྲེལ་ཡོད་མི་སྣ་ཚོའི་མཉམ་དུ་ད་ལྟ་བར་གྲོས་མོལ་རིམ་པ་བཞི་བྱས་ཚར་བཞག་ད་དེ་རིང་ཡང་གྲོས་མོལ་རིམ་པ་ལྔ་པ་དེ་བྱེད་ཀྱི་འདོད་པ་ཡོད་པའི་སྐོར་ལ་རྒྱ་གར་གཞུང་གི་འབྲེལ་ཡོད་མི་སྣ་གཅིག་གིས་འགྲེལ་བཤད་བརྒྱབ་འདུག་ལ། ལའོ། བྱས་ཙང་ད་ད་ལྟའི་གི་ཅིག་ཞིང་པའི་ངོ་རྒོལ་ཞུ་བ་འདི། དགའ་རབ་ད་ཚབས་ཆེན་པོ་ཆགས་ཀྱི་ཡོད་རེད་ལྷག་པར་དུ་ཡང་ཉིས་སྟོང་ཉི་ཤུ་དང་ཉི་ཤུ་རྩ་གཅིག་གི་སྐབས་ཀྱི་ད། དགོས་འདུན་བཏོན་པ་མང་པོ་ཅིག་ད་ལྟའི་གི་ད་ངོ་རྒོལ་བྱེད་མཁན་ཚོས་བྱས་པ་ཡིན་ན། དེའི་སྐབས་ལ་ཡང་ཞིང་པའི་གི་ད། ངོས་ནས་ལྷག་པར་དུ་ཅིག་སྟོན་ཐོག་གི་ཨེ་ནི་རིན་གོང་དེ་ཚོ་ལ་ཡང། མ་མཐའི་གི་རིན་གོང་དེ་ཚོ་ཨེ་ནི་གཏན་འབེབས་བྱེད་དགོས་ཀྱི་ཡོད་ཟེར་བྱས་བྱས་ནས་ད་སྟོན་ཐོག་ཡིན་པ་ཡིན་ན་པའི་གྲངས་ཉི་ཤུ་རྩ་གསུམ་ཙམ་ཅིག་ཕར་བགྲངས་བྱས་ཡོད་ས་རེད་ཡིན་ནའི་ད་ད་ལྟའི་ཆར་ལ་ཡ་གཅིག་གི་གཞུང་གི་ངོས་ནས་ཕ་ཁོ་ཚོ་ཨེ་ནི་ཞིང་པ་ཚོ་ལ་ཡ་ད་ཞི་འགྲིག་གི་ཚུལ་དུ་གཅིག་གི་སྟོན་ཐོག་གི་ཨེ་ནི་རིན་གོང་བྱས་པ་ཡིན་ན་གཅིག་སྲན་མ་དང་ཨ་ཤོམ་དང་སྲིང་བལ་དང་དེ་ཚོའི་ཐོག་ལ་ད། མ་མཐའི་གི་རིན་གོང་དེ་ང་ཚོས་གཏན་འབེབས་བྱས་ཆོག་རེད་ཟེར་བ་དེ་འདྲ་གསུངས། འདི་ཡ་ཅིག་ལོ་ལྔ་བར་དུ་གི་ཅིག་འཆར་གཞི་ཡོད་ཟེར་བྱས་དེ་འདྲ་གསུངས་གི་འདུག་དེ་ཡིན་ནའི་ཞིང་པ་ཚོས་བྱས་པ་ཡིན་ན་ད་དེ་འདྲ་གཅིག་པོ་གིས་འགྲིག་གི་མི་འདུག་སྟོན་ཐོག་ཁོ་རང་ཚོས་ཀྱི་དེ་སྔ་ནས་མར་བགྲངས་པའི་ནང་ལ་ཡ་སྟོན་ཐོག་མི་འདྲ་བ་ཉི་ཤུ་རྩ་གསུམ་ཙམ་ཡོད་ས་རེད་དེ་ཚོ་ཚང་མའི་གི་ད་མ་མཐའི་རིན་གོང་ཟེར་བ་ད་དེ་ཅིག་གི་ག་རེ་ཟེར་ཞིང་པ་ཚོས་ངོ་རྒོལ་ངོ་རྒོལ་ཟེར་དུས་ངོ་རྒོལ་ནང་ནས

ངོ་རྒོལ་འདི་ལ་ཡ་ཨན་ག་ལ་གང་འཚམ་ཚང་མས་ཀྱི་ཅིག་ཚབས་ཆེན་པོ་བརྩི་གི་འདུག་གནང་འོང། ད་འདི་དང། འདི་ཡ་མཚམས་ཅིག་བཞག་བྱས་ནི་དེ་ནས། གསར་འགྱུར་གཞན་པ་ཞུ་ཡ་ཅིག་ད་རྒྱ་གར་གྱི་ཁྱིམ་མཚེས་པཱ་ཀི་སི་ཐན་སྐོར་ལ་ཡིན། ཨ་ནི་པཱ་ཀི་སི་ཐན་ནང་ལ་ཆབ་སྲིད་ཚོགས་པ་གཉིས་ཀྱིས་རྩོད་ལེན་བྱུང་བའི་ཨ་ནི་རྒྱལ་ཡོངས་འོས་བསྡུ་དེའི་རྗེས་ལ་ཡ་ད་གཞུང་གསར་པ་ཞིག་སྒྲིག་འཛུགས། བྱ་རྒྱུ་ལ་ཡང་དངོས་སུ་ཐག་གཅོད་བྱུང་པའི་གནས་ཚུལ་དེ་ནི་ནམ་མཁའ་བསྟན་འཛིན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
པཱ་ཀི་སི་ཐན་ནང་ཆབ་སྲིད་ཚོགས་པ་གཉིས་ཀྱིས་རྩོད་ལེན་བྱུང་བའི་རྒྱལ་ཡོངས་འོས་བསྡུའི་རྗེས་གཞུང་གསར་པ་ཞིག་སྒྲིག་འཛུགས་གནང་རྒྱུ་དངོས་སུ་མོས་མཐུན་ཐག་གཅོད་བྱུང་ཡོད་པ་རེད་འདུག་དེ་ཡང་ཆབ་སྲིད་ཚོགས་པ་གཉིས་ཟུང་འབྲེལ་གྱིས་གསལ་བསྒྲགས་ཤིག་སྤེལ་བའི་ནང་འཛིན་སྐྱོང་གསར་པའི་ཆེད Pakistan Muslim League Nawaz ཆབ་སྲིད་ཚོགས་པ་དེར Pakistan མི་མང་ཆབ་སྲིད་ཚོགས་པས་རྒྱབ་སྐྱོར་གནང་རྒྱུ་ཡིན་པ་རེད་འདུག། ཕྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་བྱས་པའི་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་གོང་ཞུས་ཆབ་སྲིད་ཚོགས་པ་དེ་གཉིས་ལ་བཙོན་འཇུག་ཡོད་པའི་སྲིད་བློན་ཟུར་པ་ཨི་མཱན་ཁཱན་ལ་རྒྱབ་སྐྱོར་ཞུ་མཁན་འོས་མི་ལས་གདན་གྲངས་ཉུང་བ་ཐོབ་ཡོད་པ་དང་སྤྱི་ཚོགས་བརྒྱུད་ལམ X ཐོག་མནའ་འབྲེལ་དེ་ནི་མི་མང་གི་བསམ་ཚུལ་བཅོམ་རྐུན་ཡིན་པ་སྐུ་ཞབས་ཁཱན་གྱིས་སྣེ་ཁྲིད་གནང་བའི་པཱ་ཀི་སི་ཐན་ཏེ་རིག་ཨིན་སཱབ་ཆབ་སྲིད་ཚོགས་པས་འགྲེལ་བརྗོད་གནང་འདུག་པ་དང་ཆབས་ཅིག་ཁོང་གི་རྒྱབ་སྐྱོར་བ་རྣམས་སྲིད་དབང་ནས་ཕྱི་ཕྱོགས་སུ་འཇོག་རྒྱུར་འོས་བསྡུ་སྐབས་གཡོ་ཇུས་བྱས་ཡོད་པ་ཁོང་གི་ལས་འགུལ་གྱིས་ཉེས་འཛུགས་བྱས་འདུག། མནའ་འབྲེལ་གྱི་གཞུང་ཞིག་སྒྲིག་འཛུགས་གནང་རྒྱུའི་འགོ་སྟོད་ཀྱི་ཐག་གཅོད་བྱུང་བའི་ཉིན་གྲངས་དྲུག་ལྷག་གི་རྗེས་དབྱིན་ཚིག་བསྡུས་མིང་དུ PMLN དང PPP ཆབ་སྲིད་ཚོགས་པས་རེས་གཟའ་མིག་དམར་ཉིན་གྱི་གསར་འགོད་ལྷན་ཚོགས་ཤིག་གི་སྐབས་ཐག་གཅོད་ཆ་ཚང་བྱུང་ཡོད་པ་གསལ་བསྒྲགས་གནང་འདུག་པཱ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པའི་ཚོགས་གཙོ Bilawal Bhutto Zardari ཡིས་མནའ་འབྲེལ་གྱི་དམིགས་ཡུལ་དེ་ནི་རྒྱལ་ཁབ་ཀྱི་དཔལ་འབྱོར་དཀའ་ཉེན་སེལ་རྒྱུ་དེ་ཡིན་པ་གསུངས་འདུག། སྲིད་བློན་ཟུར་པ་དང་པ་ཀི་སི་ཐན་མུ་སི་ལིམ་ལིག་ནཱ་ཝཱཟ་ཆབ་སྲིད་ཚོགས་པའི་ཚོགས་གཙོ་ཡིན་པ་ཤཱ་བཱ་ཤེ་རིབ་ཡིས་དཔལ་འབྱོར་དང་གཞན་ཡང་གདོང་ལེན་ཁག་སེལ་རྒྱུར་མཉམ་འདུས་ཀྱི་ལས་ཀ་གནང་རྒྱུ་ཁས་ལེན་དམ་བཅའ་གནང་ཡོད་པ་རེད་འདུག་གོང་ཞུས་ཆབ་སྲིད་ཚོགས་པ་གཉིས་ཀྱི་ཐག་གཅོད་དེ་ཡིས་མནའ་འབྲེལ་མཉམ་རུབ་ཆབ་སྲིད་ཚོགས་པའི་རྒྱབ་སྐྱོར་འོག་སྐུ་ཞབས་ཤཱ་བཱ་ཤེ་རིབ་པ་ཀི་སི་ཐན་གྱི་སྲིད་བློན་ལ་ཐེངས་གཉིས་པ་བསྐོ་བཞག་ཡོང་རྒྱུ་དང་པ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པའི་འགོ་ཁྲིད་ཡིན་པ་ཨ་སིབ་ཨ་ལི་རྫ་དར་རི་མནའ་འབྲེལ་གྱི་རྒྱལ་ཁབ་ཀྱི་སྲིད་འཛིན་འོས་མི་ཞིག་ལ་ཆགས་རྒྱུ་དང་སྐུ་ཞབས་རྫ་དར་རི་ཡིས་དེའི་གོང་ཡུལ་གྱི་སྲིད་འཛིན་ལས་འཛིན་གནང་མྱོང་ཡོད་པ་རེད། པ་ཀི་སི་ཐན་ནང་སྲིད་བློན་འདེམས་རྒྱུའི་བརྒྱུད་རིམ་ལ་གྲོས་ཚོགས་ཀྱིས་འོས་བསྡུ་གནང་དགོས་ཡོད་པ་དང་དེ་ཕྱི་ཟླ་གཉིས་པའི་ཟླ་མཇུག་གོང་གནང་རྒྱུའི་ཚོད་དཔག་བྱ་བཞིན་ཡོད་པའི་ཐོག་རྒྱལ་ཁབ་ཀྱི་སྲིད་འཛིན་རྗེས་མ་ཐག་གཅོད་ཡོང་རྒྱུར་འབྱུང་འགྱུར་གྱི་བདུན་ཕྲག་ཁ་ཤས་ནང་འོས་བསྡུ་གཞན་ཞིག་གི་བརྒྱུད་ཐག་གཅོད་གནང་རྒྱུ་ཡིན་པ་རེད་འདུག་ཟླ་བ་འདིའི་འགོ་སྟོད་དུ་བྱ་བའི་འཐབ་རྩོད་ཅན་གྱི་གྲོས་ཚོགས་ཀྱི་འོས་བསྡུ་དེ་ཡིས་ཐག་ཆོད་ངེས་ཅན་གྱི་འོས་བསྡུའི་གྲུབ་འབྲས་ཤིག་ཡོང་རྒྱུར་དོན་འཁྱོལ་བྱུང་མེད་པ་རེད། སྲིད་བློན་ཟུར་པ་ཨིམ་རན་ཁཱན་བཙོན་འཇུག་འོག་ཡོད་པ་དང་ཁོང་གི་འོས་དམིགས་རྣམས་པཱ་ཀི་སི་ཐན་ཏེ་རིག་ཨི་ཨིན་སཱབ་ཆབ་སྲིད་ཚོགས་པས་རྒྱབ་སྐྱོར་གནང་བའི་སྒྲིག་འཛུགས་གཅིག་གི་འོག་མ་ཡིན་པར་རང་དབང་ཅན་གྱི་འོས་དམིགས་ཀྱི་ཚུལ་དུ་འོས་བསྡུའི་འགྲན་རྩོད་བྱེད་བཅུག་ཡོད་ནའང་ཧང་སང་བའི་འོས་བསྡུའི་གྲུབ་འབྲས་ནང་འོས་ཤོག་མང་ཤོས་ཐོབ་མཁན་གྱི་ཕྱོགས་ཁག་གཅིག་རང་དེ་བྱུང་ཡོད་པ་རེད། དེ་ལྟར་ཡིན་ནའང་རྒྱལ་ཡོངས་གྲོས་ཚོགས་ནང་ཁོང་ཚོར་ཐོབ་པའི་གདན་གྲངས་དགུ་བཅུ་གོ་གསུམ་དེ་གཞུང་སྒྲིག་འཛུགས་གནང་རྒྱུར་སྤྱི་ཡོངས་ཀྱི་མང་མོས་གདན་གྲངས་བརྒྱ་དང་དྲུག་ཅུ་རེ་དགུ་ཐོབ་དགོས་ཡོད་པ་དེ་ལས་ཧ་ཅང་ཉུང་བ་བྱུང་ཡོད་པ་རེད། དེ་ལ་བརྟེན་ནས་སྲིད་བློན་ཟུར་པ་གཞན་ཡིན་པ་ནཱ་ཝཱཟ་ཤེ་རིབ་ཡིས་སྣེ་ཁྲིད་གནང་བའི་པཱ་ཀི་སི་ཐན་མུ་སི་ལིམ་ལིག་ནཱ་ཝཱཟ་ཆབ་སྲིད་ཚོགས་པས་པཱ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པ་དང་གྲོས་མོལ་གནང་རྒྱུའི་ཐབས་ལམ་ཞིག་བསྐྲུན་ཡོད་པ་རེད། པཱ་ཀི་སི་ཐན་མུ་སི་ལིམ་ལིག་ནཱ་ཝཱཟ་ཆབ་སྲིད་ཚོགས་པ་གདན་གྲངས་བདུན་ཅུ་དོན་ལྔ་དང་པཱ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པ་གདན་གྲངས་ལྔ་བཅུ་ང་བཞི་དེ་བཞིན་ཆབ་སྲིད་ཚོགས་པ་ཆུང་ཁག་གི་རྒྱབ་སྐྱོར་དང་བུད་མེད་ལ་ཟུར་བཅད་གནང་བའི་གྲོས་ཚོགས་ཀྱི་གདན་ཐོབ་དང་ཆོས་ལུགས་གྲངས་ཉུང་གི་སྐུ་ཚབ་ཚོར་ཟུར་བཅད་གནང་བའི་གདན་གྲངས་དེ་ཡིས་མནའ་འབྲེལ་མཉམ་རོགས་དེར་སྲིད་དབང་འཛིན་རྒྱུར་གྲོས་ཚོགས་ནང་རྒྱབ་སྐྱོར་འདང་ངེས་ཡོད་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྐབས་དེའི་སྲིད་བློན་ཨིམ་རན་ཁཱན་ལས་གནས་ནས་ཕྱིར་ཕུད་བཏང་བའི་སྐབས་ཆབ་སྲིད་ཚོགས་པ་དེ་གཉིས་མནའ་འབྲེལ་ཡིན་པ་དང་གཞུང་གི་གསང་བ་ཕྱིར་གྱར་བྱས་ཡོད་པའི་ཁྲིམས་བཙུགས་རྗེས་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་དང་པོའི་ནང་ཨིམ་རན་ཁཱན་ལ་ལོ་བཅུའི་དུས་ཡུན་གྱི་བཙོན་འཇུག་བྱས་ཡོད་པ་དང་ཨིམ་རན་ཁཱན་གྱིས་གོང་ཞུས་ཉེས་འཛུགས་དེར་ངོས་ལེན་གནང་གི་མེད་པ་རེད། ཨིམ་རན་ཁཱན་གྱིས་སྣེ་ཁྲིད་པའི་པཱ་ཀི་སི་ཐན་ཏེ་རིག་ཨི་ཨིན་སཱབ་ཆབ་སྲིད་ཚོགས་པས་འོས་བསྡུའི་གྲུབ་འབྲས་དེ་ཁྲིམས་ཁང་ཁག་གི་ནང་རྩོད་ལེན་གནང་གི་ཡོད་པ་དང་ཁོང་གི་རྒྱབ་སྐྱོར་བ་ཚོས་ཡུལ་རྒྱ་ཁྱབ་ནང་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་འདུག། ངོ་རྒོལ་ལས་འགུལ་སྤེལ་བའི་སྐབས་ཉེ་བའི་ཆར་ཡུལ་རྒྱ་ཁྱབ་ནང་སྤྱི་ཚོགས་བརྒྱུད་ལམ་ཐོག་དམ་བསྒྲགས་བྱས་ཡོད་པ་དང་དེ་བཞིན་རེས་གཟའ་མིག་དམར་ཉིན་དེ་སྔོན Twitter བརྗོད་པའི་སྤྱི་ཚོགས་བརྒྱུད་ལམ X ལྟ་ཀློག་བྱ་རྒྱུར་མི་མང་པོ་ཞིག་ལ་དམ་བསྒྲགས་མུ་མཐུད་བྱས་ཡོད་པ་དྲ་ལམ་ལྟ་རྟོག་རྟོག་ཞིབ་ཚོགས་ཁག་དབྱིན་སྐད་དུ NetBlocks ཀྱིས་འགྲེལ་བརྗོད་གནང་འདུག་གནས་ཚུལ་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཡུ་རོབ་མཉམ་འབྲེལ་གྱིས་ཨུ་རུ་སུ་ལ་དམ་བསྒྲགས་དང་ཉེས་ཆད་ཀྱི་བྱ་ཐབས་གསར་པ་ཞིག་ལག་བསྟར་བྱ་རྒྱུར་མོས་མཐུན་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཡུ་རོབ་མཉམ་འབྲེལ་གྱི་ཚོགས་འཐུས་རྒྱལ་ཁབ་ཚོས་ཡུ་ཀེ་རེན་དང་འབྲེལ་བའི་ཨུ་རུ་སུར་དམ་བསྒྲགས་ཉེས་ཆད་ཀྱི་བྱ་ཐབས་གསར་པ་ཞིག་ལག་བསྟར་བྱ་རྒྱུར་རེས་གཟའ་ལྷག་པའི་ཉིན་ཆོག་མཆན་བཀོད་ཡོད་འདུག་ཨུ་རུ་སུར་ཉེས་ཆད་གཏོང་བའི་བྱ་ཐབས་གསར་པ་དེ་ནི་ཡོ་རོབ་མཉམ་འབྲེལ་གྱིས་ཨུ་རུ་སུར་འདི་འདྲའི་དམ་དྲག་གི་བྱ་སྤྱོད་ལག་བསྟར་བྱས་པ་ཐེངས་བཅུ་གསུམ་པ་དེ་ཆགས་ཡོད་པ་དང། དམ་དྲག་འདིའི་ཐོག་ནས་ཚོགས་པ་དང་མི་སྒེར་ཁྱོན་ཉིས་བརྒྱ་ལ་ཉེ་བས་ཨུ་རུ་སུར་མཚོན་ཆ་ཉོ་རོགས་བྱས་པའམ་ཡང་ན་ཡུག་ཁན་ནི་གྱི་བྱིས་པ་བཙན་ཁྲིད་ཀྱི་ནང་ཐེ་གཏོགས་བྱས་ཡོད་པའི་སྐྱོན་བརྗོད་བྱས་ནས་ཁོང་ཚོའི་ཐོག་དམ་དྲག་དང་ཉེས་ཆད་ཀྱི་བྱ་སྤྱོད་ཁག་ལག་བསྟར་བྱེད་རྒྱུ་ཡིན་འདུག་ཨུ་རུ་སུ་ཡིས་ཡུག་ཁན་ནི་ལ་བཙན་འཛུལ་བྱས་པར་བརྟེན་ནས་ཡོ་རོབ་མཉམ་འབྲེལ་གྱིས་ཨུ་རུ་སུར་དམ་དྲག་ཉེས་ཆད་གཞན་ཞིག་ལག་བསྟར་བྱེད་རྒྱུའི་བྱ་ཐབས་གསར་པ་དེར་ཡོ་རོབ་མཉམ་འབྲེལ་གྱི་ཚོགས་འཐུས་རྒྱལ་ཁབ་རྣམས་ཀྱི་གཞུང་ཚབ་རྣམས་ཀྱིས་མོས་མཐུན་བྱས་ཡོད་ཀྱང་དམ་དྲག་གི་བྱ་ཐབས་གསར་པ་དེ་དངོས་སུ་ལག་བསྟར་གྱི་ཐད་ད་དུང་ཡང་བསྒྱུར་བཅོས་གཏོང་རྒྱུ་ཡོད་པ་ཞིག་ཀྱང་ཆགས་ཡོད་འདུག་དམ་དྲག་གསར་པ་དེའི་ཐོག་ནས་སྒྲིག་འཛུགས་དང་མི་སྒེར་བརྒྱ་དང་དགུ་བཅུ་གོ་གསུམ་ཙམ་ནི་ཡོ་རོབ་ཀྱི་ནང་འགྲུལ་སྐྱོད་བྱེད་མི་ཆོག་པ་དང་ཚོང་ལས་ཡང་གཉེར་མི་ཆོག་པ་བཟོས་ཡོད་འདུག་ཡང་གནས་ཚུལ་འབྱུང་ཁུངས་ཁག་གིས་བརྗོད་པ་བཞིན་ན། དམ་དྲག་ཉེས་ཆད་འགེལ་ཡུལ་གཙོ་བོ་ཁག་གཉིས་ལ་བགོས་ཡོད་པ་དང། ཁག་དང་པོ་དེའི་ནང་ཨུ་རུ་སུའི་མཚོན་ཆ་བཟོ་སྐྲུན་ཁང་ཁག་དང་འབྲེལ་བ་ཡོད་པའི་བཟོ་ཚོང་ཁང་ཁག་དང། མི་སྒེར་མཚོན་ཆ་བཟོ་སྐྲུན་གྱི་ནང་ཐེ་གཏོགས་ཡོད་པ་དང། གཅིག་ཤོས་དེ་ནི་ཡུ་ཁ་ནི་གྱི་ཕྲུ་གུ་བྱིས་པ་ཁག་ཁྲིམས་འགལ་གྱི་ཐོག་རྒྱལ་མཚམས་བརྒལ་ནས་གནས་སྤོ་བྱེད་མཁན་གྱི་ནང་ཐེ་གཏོགས་ཡོད་པའི་ཚོགས་པ་ཁག་ཡིན་པ་དང། དམ་དྲག་དེའི་ནང་ད་དུང། བྱང་ཀོ་རི་ཡའི་བཟོ་ཚོང་ཁང་ཞིག་དང་དེ་བཞིན་ཡུག་ཁ་ནི་གྱི་ཁྱིམ་མཚེས། བཱ་ལ་རུ་སི་ཡི་བཟོ་ཚོང་ཁང་ཞིག་ཀྱང་ཡོད་འདུག་ཨུ་རུ་སུ་ཡིས་ཡུག་ཁ་ནི་གྱི་དྭ་ཕྲུག་གསོ་སྐྱོང་ཁང་ཁག་དང་དེ་བཞིན་ཕྲུ་གུ་གསོ་སྐྱོང་བྱེད་ཡུལ་ཁག་ནས་ཕྲུ་གུ་བརྒྱ་ཕྲག་མང་པོ་ཁྲིམས་འགལ་གྱི་ཐོག་གནས་སྤོ་བྱས་ཡོད་པ། སྔ་ལོ་སྤྱི་ཟླ་གསུམ་པར་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གི་སྤྱི་ཁྱབ་ཞུ་གཏུག་པས་བརྗོད་ཡོད་པ་དང། ཕྲུ་གུ་དེ་དག་མང་པོ་ཞིག་ནི་ཁྱིམ་ཚང་གཞན་ཁག་གི་བུ་ཚབ་ཏུ་ལེན་ཡོད་པ་རེད། ཨུ་རུ་སུ་ཡིས་ཡུག་ཀེ་རན་གྱི་ཕྲུ་གུ་བྱིས་པ་བཙན་ཁྲིད་བྱས་པར་བརྟེན་ནས་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་སྲིད་འཛིན་ཕུ་ཊིན་ཐེ་བའི་ཨུ་རུ་སུའི་འགོ་ཁྲིད་ཁག་ཅིག་ལ་ཡུག་ཀེ་རན་གྱི་ཕྲུ་གུ་བཙན་ཁྲིད་བྱས་པའི་ནག་ཉེས་བཀལ་ཡོད་པ་དང། རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་ཨུ་རུ་སུའི་བྱ་སྤྱོད་དེ་ནི་དམག་འཁྲུག་གི་དུས་རིང། ཕྲུ་གུ་བཙན་ཁྲིད་ཀྱི་ཉེས་བསགས་ཚབས་ཆེན་བྱས་པ་ཞིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་ཨུ་རུ་སུ་ཡིས་འདི་འདྲའི་སྐྱོན་བརྗོད་ལ་ཁས་ལེན་མ་བྱས་པ་དང་ཕྱོགས་མཚུངས། ང་ཚོས་ཕྲུ་གུའི་བདེ་འཇགས་སྲུང་སྐྱོབ་ཀྱི་དོན་ཕྲུ་གུ་འདི་དག་དམག་ས་ནས་ལེན་པ་ཞིག་ཡིན་ལུགས་བརྗོད་ཀྱི་ཡོད་འདུག། ཡང་ཕྱོགས་གཞན་ཞིག་ནས་ཡུག་ཁན་ནི་གྱིས་ཨུ་རུ་སུ་ཡིས་ང་ཚོ་ཡུག་ཁན་ནི་གྱི་ས་ཐོག་ནས་ཕྲུ་གུ་བྱིས་པ་གྲངས་བཞི་སྟོང་ཙམ་ཞིག་བཙན་ཁྲིད་བྱས་ཡོད་པའི་འགྲེལ་བརྗོད་བྱེད་ཀྱི་ཡོད་འདུག། ཡོ་རོབ་མཉམ་འབྲེལ་གྱིས་ཨུ་རུ་སུའི་ཐོག་དམ་དྲག་ཉེས་ཆད་ཀྱི་བྱེད་ཐབས་གསར་པ་དེ་བཞིན། ཨུ་རུ་སུ་ཡིས་ཡུ་ཀེ་རེ་ནེ་ལ་བཙན་འཛུལ་བྱས་ནས་ལོ་གཉིས་འཁོར་བའི་དུས་དྲན་སླེབས་ལ་ཉེ་བའི་གོང་དེར་ལག་བསྟར་བྱ་རྒྱུ་ཡིན་པ་དང། དེ་ཡང་ཡོ་རོབ་མཉམ་འབྲེལ་གྱི་གཙོ་འཛིན་ཨུར་སེ་ལཱ་ཝན་ལེ་ཝན་གྱིས་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱི་དམག་དོན་གྱི་འབད་བརྩོན། མུ་མཐུད་ནས་ཉམས་དམས་སུ་གཏོང་རྒྱུ་དེ་ནི་གལ་འགངས་ཧ་ཅང་གི་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ལ། ཨུ་རུ་སུའི་མི་མེད་གནམ་གྲུ་བཟོ་སྐྲུན་ལ་མཁོ་བའི་རྒྱུ་ཆ་མཁོ་འདོན་བྱེད་མཁན་ཁག་གི་ཐོག་ཏུ་ཡང་ང་ཚོས་དམ་དྲག་བྱས་ནས་ཨུ་རུ་སུར་འདི་འདྲའི་རྒྱུ་ཆ་མི་ཐོབ་པ་ཡོང་རྒྱུར་ཡང་འབད་བརྩོན་ཆེ་བསྐྱེད་བྱ་རྒྱུ་རེད་ཅེས X འམ། དེ་སྔ Twitter ཞེས་འབོད་པའི་དྲ་རྒྱའི་ཐོག་གསལ་བསྒྲགས་ཤིག་སྤེལ་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཧྲི་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ལྕམ Nikki Haley ཡིས་ཁོང་ལ་གཟའ་མཇུག་གི་སྔོན་འགྲོའི་འོས་བསྡུའི་ནང་ལ་ཕམ་ཉེས་འབྱུང་ངེས་ཡིན་ན་ཡང་ཁོང་ནི་མུ་མཐུད་དེ་འོས་བསྡུའི་འགྲན་རྩོད་ནང་ལ་ཞུགས་རྐྱང་ཡིན་ཞེས་ཁས་ལེན་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་གུས་མོས་སྙན་སྒྲོན་ཞུ་གི་ཡིན་པས་གསན་རོགས་གནང། གཟའ་འཁོར་འདིའི་གཟའ་མཇུག་གམ་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་ཁྲོད་སྔོན་འགྲོའི་འོས་བསྡུ་བྱ་རྒྱུ་ཡིན་པ་དེའི་ནང་ལ། ཧ་ཅང་མདུན་བསྐྱོད་དུ་ཕེབས་བཞིན་པ་སྲིད་འཛིན་ཟུར་པ Donald Trump དང་ཁོང་གི་ཁ་གཏད་ལྷག་འཕྲོས་རྐྱང་པ་ལྷོ Carolina མངའ་སྡེའི་སྤྱི་ཁྱབ་ཟུར་པ་དང་དེ་སྔ་སྐུ་ཞབས Trump གྱིས་སྲིད་འཛིན་གྱི་གོ་གནས་བཞེས་པའི་སྐབས་སུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཨ་མི་རི་ཀའི་གཞུང་ཚབ་ཆེན་མོའི་གོ་གནས་བཞེས་མྱོང་ཡོད་པ་ལྕམ Nikki Haley གཉིས་དབར་གྱི་འགྲན་རྩོད་ཆགས་རྒྱུ་ཡིན་པ་རེད། ཡང་ད་རེས་སྔོན་འགྲོའི་འོས་བསྡུ་བྱ་ཡུལ་ལྷོ Carolina ནང་ལ་ཁོང་རྣམ་པ་གཉིས་ནས་སྐུ་ཞབས Trump ལ་བརྒྱ་ཆ་དྲུག་ཅུ་ཙམ་གྱི་འོས་ཤོག་མང་བ་རག་སྟེ་རྒྱལ་ཁ་ཤུགས་ཆེ་ཐོབ་རྒྱུ་ཡིན་པར་སྔོན་དཔག་བྱེད་བཞིན་ཡོད་པ་དང། ཡང་གནད་དོན་དེ་དང་དེས་མ་ཟད། ད་བར་སྔོན་འགྲོའི་འོས་བསྡུ་ཁག་བཞི་གྲུབ་པའི་ནང་ལ་སྐུ་ཞབས Trump ལ་རྒྱལ་ཁ་དང་ལྕམ Haley ལ་ཕམ་ཉེས་བྱུང་རྐྱང་གི་གནས་སྟངས་བྱུང་ཡོད་པས། ད་ཆ་སྤྱི་མཐུན་ཚོགས་པའི་ཚོགས་མིའི་ཁྲོད་དང་ལྷག་པར་དུ་སྐུ་ཞབས Trump དང་ཁོང་གི་འོས་བསྡུའི་དྲིལ་བསྒྲགས་ལས་དོན་མི་སྣས། ལྕམ Haley ལ། འོས་མི་འགྲན་རྩོད་ཀྱི་ནང་ལ་རྒྱལ་ཁ་ཐོབ་རྒྱུ་མིན་པ་གསལ་པོ་གསལ་རྐྱང་ཡིན་པར་བརྟེན། ད་ཆ་འོས་བསྡུའི་འགྲན་རྩོད་ནས་ཕྱིར་འཐེན་བྱེད་དགོས་ཅེས་སྐུལ་མ་དང་སྦྲགས་གཏམ་བཤད་བྱས་དང་བྱེད་མུས་ཡིན་པ་རེད། འོན་ཀྱང་ལྕམ་ཧེ་ལི་ཡིས་རྒྱལ་སྤྱིའི་ཨེ་པི་གསར་འགྱུར་ལས་ཁང་ལ་གཏམ་བཤད་གནང་བའི་འབྲུ་དོན་དང་ཕྱོགས་མཚུངས་གཟའ་མིག་དམར་ཉིན་ལྷོ་ཁེ་རོ་ལེ་ནའི་གྲོང་ཁྱེར Greenville ཡི་ནང་ལས་གནང་བའི་གཏམ་བཤད་ཁག་གི་ཐོག་ནས། ཁོང་ནི་འོས་མིའི་འགྲན་རྩོད་ཀྱི་ནང་ལ་མུ་མཐུད་དེ་ཞུགས་རྒྱུ་ཡིན་པ་ངེས་གཏན་བཟོས་ཡོད་པ་རེད། གཏམ་བཤད་དེའི་ནང་ལ་ལྕམ་ཧེ་ལི་ཡིས་ཁོང་ནས་སྐུ་ཞབས Trump དང་ཁོང་གི་མཐུན་ཕྱོགས་ཚོས་ཁོང་ད་ལྟ་ནས་འོས་བསྡུའི་འགྲན་རྩོད་ནས་ཕྱིར་འཐེན་བྱེད་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་དེ་ཚོར་ངོས་ལེན་བྱེད་རྩིས་མེད་པ་གསལ་སྟོན་གནང་སྟེ་གསུངས་དོན་ལ། ང་ཚོས་རྒྱལ་ཁབ་འདིའི་ནང་ལ་རྒྱལ་པོ་བསྐོས་ཀྱི་ཡོག་མ་རེད། ང་ཚོས་འོས་བསྡུ་བྱེད་ཀྱི་ཡོག་རེད། བྱས་ཙང་ངས་ཕྱིར་འཐེན་བྱ་རྒྱུར་མོས་མཐུན་བྱེད་ཀྱི་མེད། འདི་ག་ལྷོ་ཀ་རོ་ལེ་ནའི་ནང་ལ་གཟའ་སྤེན་པའི་ཉིན་སྔོན་འགྲོའི་འོས་བསྡུ་བྱ་གི་རེད། ཡིན་ན་ཡང་དེའི་རྗེས་ལ་གཟའ་ཉི་མའི་ཉིན་ལ་ཡང་ང་ནི་ད་དུང་ཡང་སྲིད་འཛིན་གྱི་འོས་མིའི་འགྲན་རྩོད་ནང་ལ་མུ་མཐུད་ཞུགས་རྒྱུ་ཡིན། ང་ནི་ག་པར་ཡང་འགྲོ་གི་མིན་ཞེས་གསུངས་ཏེ། ཁོང་ནས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་འགྲན་རྩོད་ནང་ལ་མུ་མཐུད་ནས་ཞུགས་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་གསལ་པོ་བཟོས་ཡོད་ཅིང། ཡང་ཁོང་གིས་ཁོང་ནི་སྐུ་ཞབས Trump ལ་ནམ་ཡང་ཁས་ལེན་མི་བྱེད་མཁན་གྲས་མིན་ཞེས་དང་ཡིན་ན་ཡང་ཁོང་དང་གནད་དོན་ཁག་ཅིག་གི་ཐོག་ལ་མི་མཐུན་པའི་འགལ་ཟླ་ཡོད་ཅེས་གསུངས་འདུག། ཡང་དེའི་ཐོག་ལ་ཁོང་གིས་སྐུ་ཞབས Trump དང་གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མིར་ངེས་གཏན་ཡིན་སྲིད་པ། ལས་ཐོག་སྲིད་འཛིན Joe Biden གཉིས་ཀ་ནི་དགོངས་ལོ་མཐོ་དྲགས་པའི་སྐྱོན་ཡོད་པ་མ་ཟད། སྐུ་ཞབས Trump ཐོག་གི་འགོག་རྐྱེན་ཁག་ནི་ཁོང་ཉིད་ཀྱིས་བཟོས་པའི་ལས་དོན་ཁག་ལས་འབྱུང་བཞིན་ཡོད་པ་ལས། ལྕམ Nikki Haley ཡིས་ཁ་གཏད་ཐོན་ཏེ་མུ་མཐུད་འོས་མིའི་ནང་ལ་ཞུགས་པ་དེ་ལས་འབྱུང་གི་མེད་ཅེས་དང། དེ་བཞིན་ཁོང་གིས་མུ་མཐུད་ནན་བརྗོད་གནང་པའི་ནང་ལ། སྤྱི་མཐུན་ཚོགས་པའི་འོས་མི་གཉིས་ཀྱི་ནང་ནས་ལས་ཐོག་སྲིད་འཛིན Biden ལ་སྤྱི་ཟླ་བཅུ་གཅིག་གི་རྒྱལ་ཡོངས་འོས་བསྡུའི་སྐབས་སུ་ཕམ་ཉེས་གཏོང་ཐུབ་མཁན་དེ་ནི་ཁོང་སྐུ་ཉིད་རང་ཡིན་ཞེས་ནན་བརྗོད་གནང་འདུག་དེ་དང་དུས་མཚུངས་ལྕམ Haley ཡིས་རྒྱལ་སྤྱིའི་ཨེ་པི་གསར་འགྱུར་ལས་ཁང་ལ་གཏམ་བཤད་གནང་བའི་ནང། ཁོང་ནི་ད་དུང་མངའ་སྡེ་གཞན་ཉུང་མཐར་ཉི་ཤུའི་སྔོན་འགྲོའི་འོས་བསྡུའི་ནང་ལ་ཞུགས་རྒྱུ་ཡིན་ཞེས་བརྗོད་པའི་ཆ་ནས་ཁོང་ནི་འབྱུང་འགྱུར་སྤྱི་ཟླ་གསུམ་པའི་ཚེས་ལྔ་བར་དུ་མུ་མཐུད་དེ་སྐུ་ཞབས Trump ལ་ཁ་གཏད་ཐོན་ཏེ་འོས་མིའི་འགྲན་རྩོད་ནང་ལ་ཞུགས་རྒྱུ་ཡིན་པའི་བཟོ་ལྟ་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་སྲིད་གཞུང་གིས་ཨ་མི་རི་ཀའི་མཚོ་ཁའི་བབས་ཚུགས་ཁག་ལ་དྲ་འབྲེལ་ཐོག་ནས་རྒྱ་ནག་ནས་གསང་འཛུལ་བྱས་ཏེ་གནོད་སྐྱོན་བཏང་སྲིད་པའི་ཉེན་ཁ་ཡོད་པ་དེ་དག་ལས་སྲུང་སྐྱོབ་དགོས་པའི་ནན་སྐུལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོ་ནས་ཨ་རིའི་རྒྱལ་ཡོངས་ཀྱི་མཚོ་ཁའི་བབས་ཚུགས་ཁག་གི་སྲུང་སྐྱོབ་ལས་འཆར་ཁག་དོ་དམ་དུ་གཏོང་རྒྱུ་ལས་ཨ་མི་རི་ཀའི་མཚོ་ཁ་སྲུང་སྐྱོབ་ལས་དོན་དང་འབྲེལ་བའི་དཔོན་རིགས་ཚོས་སྔར་ལས་དོ་སྣང་ཆེ་རུ་གཏོང་དགོས་ཀྱི་ཡོད་པའི་སྐོར་དང་ལྷག་པར་དུ་རྒྱ་ནག་དང་འབྲེལ་བ་ཡོད་པ་ཁག་གིས་དྲ་ལམ་བརྒྱུད་ནས་ཨ་མི་རི་ཀའི་མཚོ་ཁའི་བབས་ཚུགས་ཁག་ལ་དོ་ཕོག་གཏོང་སྲིད་པ་ཡིན་ཞེས་གསུངས་བ་དང་སྦྲགས། བབས་ཚུགས་འགའ་ཞིག་ལ་གནོད་སྐྱོན་དོ་ཕོག་བྱུང་ཡོད་པའི་ཚོད་དཔག་ཡང་བྱེད་ཀྱི་ཡོད་པ་རེད། གནད་དོན་དེའི་ཐོག་སྲིད་འཛིན་བྷའི་ཏེན་མཆོག་གིས་དེ་རིང་གཟའ་ལྷག་པའི་ཉིན་མོ་དམིགས་བསལ་བཀའ་རྒྱ་ཞིག་གནང་ཡོད་པ་དེ་ནང་སླད་ཕྱིན་ཨ་མི་རི་ཀའི་མཚོ་ཁའི་བབས་ཚུགས་ཚང་མའི་སྟེང་མཚོ་ཁ་སྲུང་སྐྱོབ་ལས་བྱ་ཁག་དང་རྒྱུན་ལྡན་གྱི་སྲུང་སྐྱོབ་ལས་བྱ་ཁག་གི་ཐོག་དྲ་ལམ་བརྒྱུད་ནས་ཉེན་ཁའི་གནས་ཚུལ་ཡོང་སྲིད་པ་ཁག་ལ་སྦི་གསང་དོད་པོར་གནས་དགོས་པ་སོགས་མཚོ་ཁ་སྲུང་སྐྱོབ་ལས་འཆར་ཁག་གང་མགྱོགས་དོ་དམ་དུ་གཏོང་དགོས་པའི་བཀའ་རྒྱ་ཞིག་གནང་ཡོད་པ་རེད། དེ་བཞིན་མཚོ་ཁ་སྲུང་སྐྱོབ་རུ་ཁག་ཚོས་མཚོ་ཁའི་བབས་ཚུགས་ཁག་དང་མཚོ་ཁར་འབྱོར་བའི་གྲུ་གཟིངས་ཁག་ལ་ཞིབ་བཤེར་བྱ་དགོས་པ་དང། ལྷག་དོན་དུ་ཨ་མི་རི་ཀའི་མཚོ་ཁའི་བབས་ཚུགས་ཁག་ལ་གནོད་སྐྱོན་དོ་ཕོག་གཏོང་མཁན་གྲུ་གཟིངས་དེ་རིགས་ཕར་འགྲོ་ཚུར་སྐྱོད་བྱ་རྒྱུར་དམ་དྲག་བཀག་འགོག་བྱ་དགོས་པའི་ནན་སྐུལ་དང་དྲ་ཐོག་ནས་རྒོལ་རྡུང་བྱུང་བ་ཁག་ལམ་སེང་གོང་རིམ་དཔོན་རིགས་ཚོར་ངེས་པར་དུ་གསལ་འདོན་བྱ་དགོས་པའི་སྐོར་ལ་ཡང་འཁོད་ཡོད་པ་རེད། ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་ཨེ་ནི་ནུ་བྷ་ག་གིས་གསུངས་པར་གཞིགས་ན་ཨ་མི་རི་ཀའི་མཚོ་ཁའི་བབས་ཚུགས་དེ་དག་ལ་འགོག་རྐྱེན་མེད་པ་ཞིག་དང་མཚོ་ཁའི་བབས་ཚུགས་ཁག་ལ་དཀའ་ངལ་མེད་པར་ཚོང་ཟོག་ཁག་བདེ་བླག་ངང་གཏོང་ཐུབ་ཀྱི་ཡོད་མེད་ཀྱི་གནས་སྟངས་འདི་དག་ནི་རྒྱལ་ནང་གི་བདེ་འཇགས་དང་དཔལ་འབྱོར་གནས་སྟངས་དེ་བཞིན་ཡར་རྒྱས་གོང་འཕེལ་ཡོང་རྒྱུར་ཐད་ཀར་ཤུགས་རྐྱེན་ཡོང་གི་ཡོད་རེད་བྱས་ཙང་གློག་ལམ་གྱི་དྲ་ཐོག་ནས་འགོག་རྐྱེན་དཀའ་ངལ་བཟོ་གི་ཡོད་པ་དེ་དག་གིས་དངོས་སུ་མྱོང་ཚོར་ཡོད་པ་དྲག་ཆར་རླུང་འཚུབ་ཁག་དང་དྲག་རྒོལ་བྱས་པ་དེ་དག་ལས་ལྷག་པའི་གནོད་སྐྱོན་གཏོང་སྲིད་པ་ཡིན་ཞེས་གསུངས་ཡོད་པ་རེད། དེང་གི་ཆར་ཨ་མི་རི་ཀའི་ནང་མཚོ་ཁ་ཆེ་ཆུང་བསྡོམས་པས་སུམ་བརྒྱ་ཙམ་ཞིག་ཡོད་པ་དེ་ཚོའི་ནང་ལས་བྱེད་པ་མི་གྲངས་ས་ཡ་སུམ་ཅུ་སོ་གཅིག་ཙམ་ཞིག་ཡོད་པ་དེ་ཚོས་མཚོ་ཁའི་བབས་ཚུགས་ཁག་བརྒྱུད་ནས་འཛམ་གླིང་གི་ས་ཕྱོགས་གང་ས་ནས་ཚོང་གི་ཅ་དངོས་མ་གནས་ཨ་སྒོར་ཁྲག་ཁྲིག་ཆེན་མོ་ལྔ་དང་ཚེག་བཞི་ཙམ་ཞིག་ཨ་མི་རི་ཀའི་ནང་ནང་འདྲེན་བྱེད་ཀྱི་ཡོད་པ་དེ་དག་གིས་རྒྱལ་ནང་གི་དཔལ་འབྱོར་གནས་སྟངས་ལ་མཐུན་འགྱུར་གཞོགས་འདེགས་ཆེན་པོ་ཞིག་སྒྲུབ་ཀྱི་ཡོད་རེད་གསུངས་འདུག་གོང་ཞུས་ཕོ་བྲང་དཀར་པོའི་སློབ་སྟོན་པས་གསུངས་པ་ནང་ལྟར་ཨ་མེ་རི་ཁའི་མཚོ་ཁའི་འགྲིམ་འགྲུལ་ཐད་ཀྱི་གློག་ཀླད་དྲ་འབྲེལ་ཚན་པའི་འགན་འཛིན་མཚོ་དམག་དམག་དཔོན John Vann གྱིས་གསུངས་པར་བྱས་ན་མཚོ་ཐོག་སྐྱེལ་འདྲེན་བྱེད་རྒྱུའི་འགྲིམ་འགྲུལ་མ་ལག་ཅིག་ལ་མི་ཡིས་བཟོས་པའི་འགོག་རྐྱེན་བྱུང་བ་ཡིན་ནས་རེད། རང་བཞིན་འབྱུང་བའི་རྐྱེན་ངན་གོད་ཆག་ཁག་དང་དྲ་ཐོག་ནས་བཏང་བའི་འགོག་རྐྱེན་ལ་སོགས་འགོག་རྐྱེན་གང་འདྲ་ཞིག་བྱུང་བ་ཡིན་མིན་ལ་མ་ལྟོས་པར་འགོག་རྐྱེན་གཅིག་གིས་རྒྱལ་ནང་གི་ཚོང་དང་རྒྱལ་སྤྱིའི་ཚོང་ཤག་མང་པོར་དོ་ཕོག་ཤུགས་ཆེ་ཡོང་རྒྱུའི་ཉེན་ཁ་ཡོད་རེད་ལ། སྲིད་འཛིན་གྱི་དམིགས་བསལ་བཀའ་རྒྱ་འདི་ཡིས་མཚོ་ཁ་སྲུང་སྐྱོབ་པ་ཚོས་མཚོ་ཁའི་བབས་ཚུགས་ཁག་ཏུ་དོ་ཕོག་ཡ་མ་འདེགས་རྒྱུའི་ལས་བྱ་ཁག་ལ་དམ་དྲག་བྱ་རྒྱུར་དཀའ་ངལ་འཕྲད་ཀྱི་མེད་པ་མ་ཟད་དྲ་ཐོག་ནས་དཀའ་ངལ་འཕྲད་པའི་སྐབས་སུ་ལག་བསྟར་བྱེད་སྟངས་ཁག་ཡང་ཁ་གསལ་དུ་འགྲོ་གི་རེད་གསུངས་འདུག། ཨ་མེ་རི་ཁའི་མཚོ་ཁའི་འབབ་ཚུགས་སྟེང་གི་དཔོན་རིགས་ཁག་དང་དེ་བཞིན་ལས་བྱེད་པ་ཚོས་བརྗོད་པར་བྱས་ན་ཨ་མེ་རི་ཁའི་མཚོ་ཁའི་འབབ་ཚུགས་སུམ་བརྒྱ་ཙམ་ཞིག་ཡོད་པའི་ནང་ནས་དེང་གི་ཆར་འབབ་ཚུགས་ཉིས་བརྒྱ་ཙམ་ཞིག་གི་ནང་ཚོང་ཟོག་གི་དོས་པོ་འཇོག་ཡུལ་ཁག་དང་དེ་དག་ཕར་གཏོང་ཚུར་ལེན་བྱེད་ཡུལ་ཁག་ཏུ་རྒྱ་ནག་གིས་གྲུ་གཟིངས་དང

ཉེ་ཆར་ཞིབ་འཇུག་སྙན་ཐོ་ཞིག་སྤེལ་བའི་ནང་ལ་རྒྱ་ནག་གི་གསར་འགྱུར་ཤུགས་རྐྱེན། Latin America། ས་ཁུལ་ཁག་ལ་གཏོང་རྒྱུའི་ཆེད་དུ་ས་གནས་ཀྱི་གསར་འགྱུར་འདྲ་མིན་བརྒྱུད་ནས་མཉམ་ལས་ཀྱིས་ས་གནས་ཀྱི་གསར་འགོད་པར་སྦྱོང་བརྡར་སྤྲད་པ་དང་གནས་ཚུལ་རྫུན་ཁྱབ་སྤེལ་བ་སོགས་བྱེད་ཀྱི་ཡོད་པའི་སྐོར། བདེ་ཆེན་རྒྱ་མཚོ་ལགས་ཀྱིས་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུས་གནང་གི་རེད།
སྒེར་གཅོད་ལམ་ལུགས་ཀྱི་རྒྱ་ནག་གིས་གླིང་ཆེན་ལ་ཏིན་ཨ་མི་རི་ཀའི་ནང་དམངས་གཙོ་ཕྱི་བཤོལ་བྱེད་རྒྱུར་ནུས་པ་བཏོན་ཡོད་པ་ཟེར་བའི་སྙན་ཐོའི་ནང་གསལ་སྟོན་བྱས་དོན་རྒྱ་ནག་གིས་བརྒྱུད་རིས་ནང་རྩ་མི་ས་གནས་ཁག་ནས་གསར་འགོད་པ་འགུག་ཐབས་བྱས་པ་མ་ཟད་ཁོང་ཚོར་ཟབ་སྦྱོང་སྤྲོད་ཀྱི་ཡོད་པའི་གསལ་སྟོན་བྱས་ཡོད་པ་རེད། ཟབ་སྦྱོང་དེའི་ནང་ཐེ་ཞུགས་ཡོད་པའི་མི་ཡིས་གསལ་སྟོན་བྱས་དོན་ཁོང་ཚོར་ཟབ་སྦྱོང་སྤྲོད་པའི་སྐབས་ནན་བརྗོད་བྱས་པར་སྲིད་གཞུང་གི་དྲང་ཕྱོགས་ཀྱི་སྲིད་ཇུས་ནན་བརྗོད་བྱེད་དགོས་པའི་སློབ་སྟོན་བྱས་པ་དང། ད་དུང་ཁོང་ཚོར་སློབ་སྟོན་བྱས་དོན་གསར་འགྱུར་ནང་སྲིད་གཞུང་གིས་རྒྱལ་ཁབ་གོང་འཕེལ་ནང་གི་ནུས་པའི་གནས་ཚུལ་སྤེལ་དགོས་པ་དང་དེའི་དམིགས་ཡུལ་ནི་རྒྱལ་ཁབ་དང་མཐུན་སྒྲིལ་བྱེད་རྒྱུ་དེ་ཡིན་པ་ལས་ཁ་བྲལ་བཟོ་རྒྱུ་དེ་མ་རེད་ཞེས་བཤད་ཡོད་པ་རེད། དེ་དང་ཨ་མི་རི་ཀས་གསར་འགྱུར་གྱི་ཀུན་སྤྱོད་ལ་དོ་སྣང་ཆེན་པོ་གནང་ནས་གནས་ཚུལ་ལ་བརྟག་དཔྱད་བྱས་ནས་སྤེལ་དགོས་པ་དང་གསར་འགོད་པས་སྲིད་གཞུང་ལ་བརྟག་ཞིབ་བྱེད་རྒྱུ་དེ་དང་མི་འདྲ་བ་ཞིག་རེད་ཡང་གནས་ཚུལ་སྤེལ་བའི་ནང་གསལ་སྟོན་བྱས་དོན་རྒྱ་ནག་གིས་རང་ཉིད་ཀྱི་གསར་འགྱུར་གྱི་འདུ་ཤེས་ཆ་ཚང་ཞིག་ཁྱབ་སྤེལ་བྱེད་ཀྱི་ཡོད་པ་རེད་ཞེས་དང། ཡང་བཤད་དོན་རྒྱ་ནག་གིས་གླིང་ཆེན་ལ་ཏིན་ཨ་མི་རི་ཀའི་གསར་འགོད་པར་ཟབ་སྦྱོང་སྤྲོད་ཡས་དེ་ནི་པེ་ཅིན་གྱི་གཏམ་བརྗོད་ཁྱབ་སྤེལ་བྱེད་རྒྱུའི་ཆེད་དུ་ཡིན་པའི་གསལ་སྟོན་གནང་ཡོད་རེད་ད་དུང་སྙན་ཐོའི་ནང་གསུངས་དོན་ས་ཁུལ་དེའི་རྒྱུད་ལ་རྒྱ་ནག་གནད་དོན་ཐོག་གི་མཁས་པ་འདང་གི་མེད་པ་དང་རྒྱ་ནག་གི་ཟབ་སྦྱོང་དང་ལེན་བྱེད་མཁན་གྱི་མི་དེ་དག་དང་མི་ཉུང་ཤས་ཤིག་ནས་གསར་འགྱུར་ཐོག་ལ་ཏིན་ཨ་མི་རི་ཀའི་འབྲེལ་བའི་སྐོར་གཏམ་གླེང་བྱེད་ཀྱི་ཡོད་རེད།

ཡང་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་གཞུང་ཕྱོགས་ཀྱི་གསར་ཁང་གི་གཙོ་བོའི་དམིགས་ཡུལ་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་བྱེད་རྒྱུ་དེ་ཡིན་པ་དང་རྒྱ་ནག་ལ་ཕན་ཐོགས་མེད་པ་དེ་དག་མེད་པ་བཟོ་རྒྱུའི་ཆེད་དུ་ཡིན་པའི་གསལ་བཀྲོལ་གནང་ཡོད་པ་རེད་རྒྱལ་སྤྱིའི་འཐབ་ཇུས་དང་ཞིབ་འཇུག་ལྟེ་གནས་ཀྱིས་གནས་ཚུལ་སྤེལ་བའི་ནང་གྲོས་མོལ་བྱས་པའི་ནང་ཨ་མི་རི་ཀའི་དམངས་གཙོ་ཐེབས་རྩ་ལྷན་ཁང་གི་ཞིབ་འཇུག་པ་དང་དབྱེ་ཞིབ་པ་གཞོན་པ། Christopher Walker། གྱིས་པེ་ཅིང་གི་ལས་འགུལ་རབ་དང་རིམ་པ་ཞིག་ལ་བློ་འཚབ་བྱེད་དགོས་པ་ཞིག་རེད་ཞེས་གསལ་བཀྲོལ་གནང་ཡོད་པ་རེད་རྒྱུ་མཚན་ནི་རྒྱ་ནག་གཞུང་ཉེར་གསར་ཁང་གིས་གླེང་བརྗོད་སྤེལ་བའི་ནང་ནུབ་ཕྱོགས་ཀྱི་གསར་འགོད་པས་རང་ཚུགས་ཀྱི་རང་བཞིན་གྱི་གནས་ཚུལ་སྤེལ་གྱི་མེད་པའི་འགྲེལ་བརྗོད་གནང་འདུག་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གསར་འགོད་པས་པེ་ཅིང་གིས་ས་ཁུལ་དེའི་རྒྱུད་ལ་གནས་ཚུལ་རྫུན་མ་ཁྱབ་སྤེལ་བྱས་པའི་གནད་དོན་དེ་འབྲེལ་བ་ཞུས་པར་ཝོ་ཁ་ཀྱིས་གསལ་སྟོན་གནང་དོན་རྒྱ་ནག་དང་སྒེར་གཅོད་པའི་རྒྱལ་ཁབ་གཞན་ཚོའི་དབར་གནས་ཚུལ་རྫུན་མ་མཉམ་སྤྱོད་བྱེད་པ་དེ་ཚབས་ཆེའི་གནད་དོན་ཞིག་ཡིན་པའི་ཁོངས་ནས་ངོས་འཛིན་གནང་གི་ཡོད་ཞེས་གསལ་སྟོན་གནང་ཞིང། རྒྱལ་སྤྱིའི་འཐབ་ཇུས་དང་ཞིབ་འཇུག་ལྟེ་གནས་ཀྱི་སྙན་ཐོའི་ནང་གསལ་སྟོན་གནང་དོན་རྒྱ་ནག་གིས། གཙོ་བོ་བྱེད་ཐབས་གཉིས་བརྒྱུད་ནས་གླིང་ཆེན་ལཱ་ཏིན་ཨ་མི་རི་ཀའི་དམངས་གཙོ་ཕྱིར་བཤོལ་བྱེད་དུ་འཇུག་གི་ཡོད་པ་ནི་དང་པོ་སྒེར་གཅོད་ལམ་ལུགས་ཀྱི་འདུ་ཤེས་དྲིལ་བསྒྲགས་དང་གཉིས་པ་དམངས་གཙོ་ཕྱིར་བཤོལ་བྱེད་མཁན་རྒྱལ་ཁབ་ལ་འགན་སྲུང་མཁོ་འདོན་བྱེད་ཀྱི་ཡོད་པའི་གསལ་སྟོན་དང་ད་དུང་སྙན་ཐོའི་ནང་གསལ་སྟོན་གནང་བར་རྒྱ་ནག་གིས་དམངས་གཙོའི་ལམ་ལུགས་ནས་ཕྱིར་བཤོལ་བྱེད་རྒྱུར་རྒྱལ་ཁབ་ཁག་ལ་སྐུལ་འདེད་བྱས་ནས་རྒྱ་ནག་ལ་སྔར་ལས་ལྷག་པར་བརྟེན་དགོས་པ་བཟོས་ཡོད་པ་རེད། རྒྱ་ནག་གིས་ད་དུང་ས་ཁུལ་དེའི་རྒྱུད་ལ་སྒེར་གཅོད་པའི་དབང་སྒྱུར་བར་མཐའ་མའི་བྱེད་ཐབས་མཁོ་འདོན་བྱེད་ཀྱི་ཡོད་པ་ནི་དཔེར་ན་གླིང་ཆེན་ཨ་མི་རི་ཀའི་སྦོ་ལི་བི་ཡ་མནའ་འབྲེལ་དང་གླིང་ཆེན་ལཱ་ཏིན་ཨ་མི་རི་ཀ་དང་ཁ་རི་བི་ཡ་མཉམ་སྡེབ་མ་ལག་སོགས་ཆབ་སྲིད་ཀྱི་མནའ་འབྲེལ་ལ་ཕྱི་འབྲེལ་གྱི་འགེབས་སྲུང་མཁོ་འདོན་བྱེད་ཀྱི་ཡོད་པ་རེད། མནའ་འབྲེལ་དེ་དག་གིས་དམངས་གཙོའི་རིང་ལུགས་ཀྱི་འདུ་ཤེས་དེ་ནུབ། ས་གཞི་རིལ་མོ་ཕྱེད་ཀའི་དམངས་དོན་རྩ་དོན་ཞིག་ཡིན་པའི་གསལ་སྟོན་གནང་ཡོད་པ་རེད་དེ་མིན་སྙན་ཐོའི་ནང་གསུངས་དོན། རྒྱ་ནག་གིས་འབྲེལ་མཐུད་བྱེད་ཡ་དེ་ནི་དམངས་གཙོའི་རིང་ལུགས་ཕྱིར་བཤོལ་བྱེད་རྒྱུ་དང་ཆབ་སྲིད་བརྟན་ལྷིང་མེད་པར་བཟོ་ཡ་དང་གོམ་པ་མདུན་སྤོས་ཀྱིས་ཁྲིམས་ཀྱིས་སྐྱོང་བའི་ལམ་ལུགས་ལ་གཏོར་བཤིག་བཏང་ནས་བསམ་བློར་འཁོར་རོ་མི་ཐུབ་པའི་མཇུག་འབྲས་ངན་པ་བཟོ་རྒྱུ་དེ་རེད་དཔེར་ན་རྒྱ་ནག་གི་ཁེ་ལས་ནས་ས་ཁུལ་དེ་རྒྱུད་ཀྱི་ལྐོག་ཟ་རུལ་སུངས་དང་དྲང་བདེན་མེད་པའི་ཚོང་ལས་ནང་ཐེ་ཞུགས་བྱས་ནས་ས་ཁུལ་དེ་རྒྱུད་ཀྱི་ལྐོག་ཟ་རུལ་སུངས་བརྒྱུད་རིམ་རྒྱུན་སྐྱོང་བྱེད་རྒྱུའི་ཆེད་དུ་ཡིན་པའི་སྙན་ཐོའི་ནང་འགྲེལ་བརྗོད་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ད་སིཁ་ཁ་བྲལ་རིང་ལུགས་པ་ཞིག་གིས་རྐྱེན་ལམ་དུ་བཏང་བའི་དོན་རྐྱེན་འདི་གི་ཐོག་ནས་ཁེ་ན་ཌ་དང་རྒྱ་གར་གཉིས་བར་གྱི་ཕྱི་འབྲེལ་འབྲེལ་ལམ་ད་མི་མཐུན་པའི་དཀའ་རྙོག་ཆེན་པོ་ཅིག་བྱུང་བ་ལ་མ་ལྟོས་པར་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་ལ་རྒྱ་གར་གྱིས་ཁེ་ན་ཌའི་ས་ནས་ད་ང་ཚོ་དུས་རྒྱུན་བོད་པ་མང་པོ་ཅིག་གིས་མཉེས་པོ་གནང་ཡ་གཅིག་རེད་དཱ་ལིའམ་སྲན་ཆུང་ལྡབ་གཉིས་ལྷག་གིས་མང་བ་ནང་འདྲེན་བྱས་ཡོད་པའི་གནས་ཚུལ་ཞིག་འདུག་དེའི་ཐད་ལ་ནང་པ་བསྟན་འཛིན་ལགས་ཀྱིས་སྙན་སྒྲོན་གནང་གི་རེད། སིཁ་ཁ་བྲལ་རིང་ལུགས་པ་ཞིག་རྐྱེན་ལམ་དུ་བཏང་བའི་གནད་དོན་ཐོག་རྒྱལ་ཁབ་གཉིས་བར་ཕྱི་འབྲེལ་འབྲེལ་ལམ་གྱི་མི་མཐུན་པའི་དཀའ་ངལ་ཡོད་མེད་ལ་མ་ལྟོས་པར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གར་གྱིས་ཁེ་ན་ཌ་ནས་དཱ་ལིའམ་སྲན་མ་ནང་འདྲེན་ཉིས་ལྡབ་མང་བ་བྱས་ཡོད་ནའང་ཡུལ་ནང་ཐོན་སྐྱེད་ཉུང་དུ་ཕྱིན་པའི་རྐྱེན་ལྷོ་ཨེ་ཤི་ཡའི་རྒྱལ་ཁབ་དེ་ཡིས་ཕྱིའི་ཡུལ་ཁག་ནས་ཉོ་རྒྱུ་མང་དུ་བཏང་ཡོད་པ་གཞུང་དང་བཟོ་ཚོང་ལས་ཁང་གི་དཔོན་རིགས་ཚོས་འགྲེལ་བརྗོད་གནང་འདུག། ཁེ་ན་ཌའི་མི་སེར་ཡིན་པ་ཧར་དིབ་སིང་ནི་ཇར་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་དྲུག་པའི་ནང་སྲོག་སྐྱོན་བཏང་བ་དེ་དང་རྒྱ་གར་གྱི་ངོ་ཚབ་པར་འབྲེལ་བ་ཡོད་སྲིད་པའི་ཐོག་ཁེ་ན་ཌའི་གཞུང་གིས་ཁུངས་འཕེར་གྱི་ཉེས་འཛུགས་སྒང་ལ་ཞིབ་ནན་གྱིས་རྟོག་ཞིབ་བྱ་བཞིན་ཡོད་པ་སྲིད་བློན Justin Trudeau གིས་སྔ་ལོ་གསུངས་བའི་རྗེས་ཁེ་ན་ཌ་དང་རྒྱ་གར་ཡུལ་གཉིས་བར་འབྲེལ་ལམ་སྡུག་ཏུ་ཕྱིན་ཡོད་པ་རེད། གོང་ཞུས་ནི་ཇར་སྲོག་སྐྱོན་ནང་རྒྱ་གར་གཞུང་གིས་དངོས་སུ་བྱེད་སྒོ་གང་ཡང་མེད་པ་རྒྱ་གར་གྱིས་དགག་བྱ་གནང་འདུག། སྲིད་བློན་ཁྲུ་ཀྲུག་གིས་གོང་ཞུས་བཀའ་མོལ་དེ་གནང་བའི་རྗེས་རྒྱ་གར་གཞུང་དང་ཁེ་ན་ཌ་གཞུང་གིས་ཚོང་ལས་ཐོག་འགོག་རྐྱེན་འགེལ་སྲིད་པའི་འཇིགས་སྣང་གིས་རྒྱ་གར་ནང་ལྡ་ལིའམ་སྲན་མ་ཉོ་མཁན་ཚོས་ཁེ་ན་ཌ་ནས་ཉོ་རྒྱུ་དལ་དུ་བཏང་ཡོད་པ་དང་འོན་ཀྱང་དེ་དུས་ཐུང་གི་གནས་ཚུལ་ཞིག་ཆགས་ཏེ་ལོ་སྔ་མ་དང་ཚད་བསྡུར་བྱས་པ་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གར་གྱིས་ཁེ་ན་ཌ་ནས་ལྡ་ལིའམ་སྲན་མ་ནང་འདྲེན་དེ་བརྒྱ་ཆ་བརྒྱ་དང་ཉི་ཤུ་ལ་འཕར་ཆ་བྱུང་སྟེ་ལྡ་ལི་ཀི་ལོ་ས་ཡ་བརྒྱད་བརྒྱ་ལྔ་བཅུ་ང་གཅིག་དང་འབུམ་གཉིས་ལ་ནང་འདྲེན་གནང་ཡོད་པ་གཞུང་གི་སྒྲིག་གཞི་དང་མཚན་གསུང་འདོད་མེད་པའི། གཞུང་གི་གནས་ཚུལ་འབྱུང་ཁུངས་ཤིག་གིས་འགྲེལ་བརྗོད་གནང་འདུག་ཧིན་སྐད་དུ་དཱལ་ཀ་རི་བཟོ་རྒྱུ་སྤྲི་དཀར་ཟས་བཅུད་ཡག་པོ་ཡོད་པའི་རྒྱུན་ཟས་གཙོ་བོ་སྲན་མ་ནང་འདྲེན་བྱ་རྒྱུ་ཁེ་ན་ཌ་ནི་རྒྱ་གར་གྱི་འབྱུང་ཁུངས་ལྟེ་བ་ཡིན་པ་རེད། སྔ་ལོའི་སྤྱི་ཟླ་དགུ་པའི་ནང་ཡུལ་གཉིས་བར་དངངས་འཚབ་ཆེ་རུ་ཕྱིན་པའི་རྗེས་ཉོ་མཁན་ཚོས་ས་ཆ་གཞན་ནས་ཉོ་རྒྱུའི་ལམ་ལྷོང་མ་བྱུང་བའི་ཐབས་ཤེས་བྱས་ཡོད་པ་གོ་ལའི་བཟོ་ཚོང་ལས་ཁང་དང་ཚོང་ལས་ཀྱི་འབྲེལ་བ་ཡོད་པའི་གྲོང་ཁྱེར་མུམ་བཱི་ནང་རྟེན་གཞི་བྱས་པའི་ཚོང་པ་ཞིག་གིས་འགྲེལ་བརྗོད་གནང་བ་དང་ཆབས་ཅིག་བཟོ་ཚོང་ལས་ཁང་གི་སྲིད་ཇུས་དང་འབྲེལ་བ་ཡོད་པའི་རྐྱེན་མཚན་གསུང་རྒྱུ་ངོས་ལེན་མ་གནང་བའི་ཚོང་པ་དེ་ཡིས། བདེ་བླག་ཆེན་པོ་ཡིན་མིན་ལ་མ་ལྟོས་པར་ཁེ་ན་ཌའི་ལྡ་ལི་འམ་སྲན་མ་ཧ་ཅང་ཡག་པོ་ཡོད་པ་དང་ལོ་དེར་ལོ་ཏོག་ཡག་པོ་བྱུང་བར་བརྟེན་ཨོ་སི་ཏྲེ་ལི་ཡ་ནས་ནང་འདྲེན་བྱ་རྒྱུ་ཡང་ཡག་ཏུ་ཕྱིན་ཡོད་པ་འགྲེལ་བརྗོད་གནང་འདུག་ལོ་སྔོན་མ་དང་ཚད་བསྡུར་བྱས་པ་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནང་རྒྱ་གར་གྱི་སྲན་མ་ནང་འདྲེན་དེ་བརྒྱ་ཆ་བརྒྱ་དང་དྲུག་ཅུ་རེ་གཉིས་ལ་འཕར་ཏེ་ཟིན་ཐོའི་ཚད་གཞིའི་ཀི་ལོ་ས་ཡ་གཅིག་སྟོང་དྲུག་བརྒྱ་བརྒྱད་ཅུ་དང་ཨ་སྒོར་ཐེར་འབུམ་གཉིས་དང་དུང་ཕྱུར་གཉིས་ལྷག་གི་རིན་གོང་གནས་ཡོད་པ་གཞུང་གི་དཔོན་རིགས་ཁོང་གིས་འགྲེལ་བརྗོད་གནང་འདུག། ལྡི་ལི་གསར་པ་ནང་རྟེན་གཞི་བྱས་པའི་ཚོང་པ་ཞིག་གིས་འགྲེལ་བརྗོད་གནང་ཡག་ལ་རྒྱ་གར་ནང་རྡ་ལིའམ་སྲན་མ་འཛད་གྲོན་དེ་ཀི་ལོ་ས་ཡ་སུམ་སྟོང་ཙམ་ལ་འཕར་ཡོད་པ་དང་འོན་ཀྱང་ཐོན་སྐྱེད་དེ་ཕལ་ཆེར་ཀི་ལོ་གཅིག་སྟོང་སུམ་བརྒྱ་ཙམ་ལ་མུ་མཐུད་གནས་ཡོད་པ་དང། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནང་ང་ཚོས་སྲན་མ་ཀི་ལོ་ས་ཡ་གཅིག་སྟོང་སུམ་བརྒྱ་ལ་ནང་འདྲེན་བྱ་རྒྱུའི་ཚོད་དཔག་བྱ་བཞིན་ཡོད་པ་དང་སྲན་མ་འདེབས་ལས་བྱེད་པའི་མངའ་སྡེ་མང་པོ་ཞིག་གི་ནང་ཆར་པ་བབས་རྒྱུ་ཉུང་བའི་རྐྱེན་ཐོན་སྐྱེད་ལ་དཀའ་ངལ་བཟོ་གི་ཡོད་པའི་སྐོར་ལྡི་ལི་གསར་པ་ནང་རྟེན་གཞི་བྱས་པའི་ཚོང་པ་དེ་ཡིས་མུ་མཐུད་འགྲེལ་བརྗོད་གནང་འདུག། ཀི་ལོ་ས་ཡ་ཉིས་ཁྲི་དགུ་སྟོང་ཉིས་བརྒྱ་ཐོན་སྐྱེད་བྱས་པའི་རྒྱ་གར་ནི་སྤྲི་དཀར་གྱིས་ཕྱུག་པའི་རྡ་ལིའམ་སྲན་མ་ཐོན་སྐྱེད་བྱེད་མཁན་གཙོ་བོ་ཞིག་ཡིན་པ་དང། ཡིན་ནའི་ས་གནས་ཀྱི་འཛད་གྲོན་མཁོ་གལ་དེ་སྒྲུབ་རྒྱུར་འདང་གི་མེད་པར་སོང་རྡ་ལིའམ་སྲན་མ་ནང་འདྲེན་བྱེད་མཁན་གཙོ་བོ་ཞིག་བཟོ་གི་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར། ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་མཚོན་ཆེད་ཆེད་བརྗོད་ཤིག་གསན་རོགས་གནང། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཨན་ཐོ་ནི་བྷི་ལན་ཀེན་མཆོག་གིས་ཨལ་པ་ནི་ཡའི་ནང་འཚམས་འདྲིར་ཕེབས་པའི་སྐབས། ཨ་མི་རི་ཀ་དང་ཨལ་པ་ནི་ཡ་གཉིས་ཀྱིས་ལས་དོན་ཁག་གི་ནང་མཉམ་ལས་ཧ་ཅང་གི་ཡག་པོ་བྱེད་བཞིན་ཡོད་པར་བསྔགས་བརྗོད་གནང་བ་དང་ལྷག་པར་དུ་ཨལ་པ་ནི་ཡས་ཡུག་ཀེ་རན་ལ་ཐོག་མར་ཉིད་ནས་རྒྱབ་སྐྱོར་ཤུགས་ཆེན་བྱེད་ཀྱི་ཡོད་པའི་ཐད་དམིགས་བསལ་གྱི་བསྔགས་བརྗོད་གནང་ནས་དེ་འདྲ་ཞིག་གསུངས་ཡོད་འདུག་ཨུ་རུ་སུ་ཡིས་ཡུག་ཀེ་རན་ནི་རྒྱུད་དུ་བཙན་འཛུལ་བྱས་པའི་རྗེས། ཡུག་ཀེ་རན་ནི་ལ་མཚོན་ཆའི་རོགས་རམ་གཏོང་མཁན་རྒྱལ་ཁབ་ཐོག་མ་དེ་བཞིན་ཨར་པཱ་ནི་ཡ་ཡིན་པ་དང་ཨར་པཱ་ནི་ཡས་ཡུག་ཀེ་རན་ནི་ལ་མེ་མདའ་དང་རྫས་མདེལ་ས་མདེལ་གནོད་སྐྱོན་གཏོང་མི་ཐུབ་པའི་རླངས་འཁོར་སོགས་བཏང་ཡོད་པ་དང། འདས་པའི་ལོ་གཉིས་ལ་ཉེ་བར་ཕྱི་མིག་ལྟ་སྐབས་ཨར་པཱ་ནི་ཡ་ནི། རང་གི་མི་འབོར་ལ་གཞིགས་པའི་འཛམ་གླིང་ནང་ཡུག་ཀེ་རན་ནི་ལ་མཚོན་ཆའི་རོགས་རམ་སྤྲོད་མཁན་རྒྱལ་ཁབ་གཙོ་ཆེ་ཁག་བཅུ་ཙམ་ཡོད་པའི་ཁྲོད་ནས་གཙོ་གྲས་ཤིག་ཀྱང་ཆགས་ཡོད་རེད་ཅེས་གསུངས་ཡོད་འདུག་ཕྱི་སྲིད་དྲུང་ཆེ་མཆོག་གིས་ད་དུང་ཨལ་བྷར་ནི་ཡཱ་ནི་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཅན་སྒྲིག་འཛུགས་ནེ་ཊོ་ཡི་ཚོགས་ཁོངས་སུ་ཞུགས་ནས་ལོ་བཅོ་ལྔ་ཙམ་ཕྱིན་པའི་རིང། ཨར་པཱ་ནི་ཡས་སྒྲིག་འཛུགས་ལ་ལེགས་སྐྱེས་ཧ་ཅང་གི་ཆེན་པོ་ཞིག་ཕུལ་ཡོད་རེད། དཔེར་ན། ཁོ་སོ་བོ་ཡི་ཞི་བདེ་སྲུང་སྐྱོབ་དང་དེ་བཞིན་ས་ཁུལ་ནང་ཨུ་རུ་སུའི་དམག་དཔུང་གིས་བཙན་འཛུལ་འབྱུང་སྲིད་པ་སྔོན་འགོག་གི་ཆེད་ཨར་པཱ་ནི་ཡའི་དམག་དཔུང་གིས་དེང་སྐབས་ཞི་བདེ་སྲུང་སྐྱོབ་ཀྱི་ལས་དོན་གྱི་ནང་རོགས་རམ་བྱེད་བཞིན་ཡོད་རེད་ལ། ཟླ་བ་རྗེས་མ་ཨར་པཱ་ནི་ཡའི་ལྷོ་དབུས་གྲོང་ཁྱེར་ཁུ་ཀུབ་ནང་ནེ་ཊོ་ཡི་གནམ་ཐང་ཞིག་ཀྱང་སྒོ་དབྱེ་བྱེད་རྒྱུ་རེད་ཅེས་གསུངས་ཡོད་འདུག་ཡང་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ང་ཚོ་ཨ་མི་རི་ཀ་དང Albania གཉིས་དབར་དེང་སྐབས་བདེ་འཇགས་ཀྱི་མཐུན་གྲོགས་ཀྱང་ཤུགས་ཆེ་རུ་འགྲོ་བཞིན་ཡོད་པ་དཔེར་ན། ཨ་མི་རི་ཀ་དང Albania གཉིས་ཀྱིས་དཔུང་པ་མཉམ་གཤིབ་ཀྱི་ཐོག་ཨི་རག་དང་ཨབ་གྷ་ནི་སི་ཐན་གྱི་ནང་འཐབ་འཛིང་བྱས་ཡོད་པ་དང Albania གནམ་གྲུའི་ཁ་ལོ་བ་ཚོས་ཨ་མི་རི་ཀས་བཟོས་པའི་ཐད་འཕུར་གནམ་གྲུ Black Hawk བེད་སྤྱོད་གཏོང་གི་ཡོད་པ་དང། ཨ་མི་རི་ཀའི་དམིགས་བསལ་སྦྱོང་བརྡར་ལྡན་པའི་དམག་དཔུང་གིས་ཨལ་པ་ནི་ཡའི་དམག་མིར་སྦྱོང་བརྡར་ཁག་སྤྲོད་ཀྱི་ཡོད་ཅིང་ལྷག་པར་དུ་ལྷག་པར་དུ Balkan ས་ཁུལ་ཐོག་ལྟ་རྟོག་དང་སྲུང་སྐྱོབ་ཀྱི་སྦྱོང་བརྡར་སྲུང་སྐྱོབ་ཀྱི་སྦྱོང་བརྡར་སྤྲོད་ཀྱི་ཡོད་རེད་ལ། ཨར་བ་ནི་ཡར། མ་འོངས་རྒོལ་རྡུང་གི་རིགས་འབྱུང་སྲིད་པ་སྔོན་འགོག་གི་དོན་ཨ་མི་རི་ཀས་ཨར་བ་ནི་ཡའི་དམག་དཔུང་གི་མཚོན་ཆ་དང་འཕྲུལ་ཆས་ཡར་རྒྱས་གཏོང་རྒྱུའི་དོན་དུ་ཡང་རོགས་རམ་ཁག་སྤྲོད་ཀྱི་ཡོད་རེད་ཅེས་གསུངས་ཡོད་འདུག་དམངས་གཙོའི་རྒྱལ་ཁབ་ཀྱི་ནང་གནས་ཚུལ་རྫུན་མ་ཁྱབ་བརྡལ་གྱི་དཀའ་ཚེགས་ཧ་ཅང་གི་ཆེན་པོ་ཞིག་ཡོང་གི་ཡོད་པ་དང། འདི་འདྲའི་གནས་ཚུལ་རྫུན་མར་བརྟེན་ནས་མི་དམངས་དབར་གྱི་ཡིད་ཆེས་ལ་ཡང་གནོད་སྐྱོན་ཆེན་པོ་ཞིག་འཕོག་གི་ཡོད་པ་དང། འདི་འདྲའི་དཀའ་ཚེགས་ལ་གདོང་ལེན་གྱི་ཆེད་ཨ་མི་རི་ཀ་དང་ཨལ་བྷ་ནི་ཡ་གཉིས་ལས་དོན་མཉམ་ལས་ཐོག་བྱ་རྒྱུར་ཡང་མོས་མཐུན་བྱུང་ནས་ཕན་ཚུན་ཤེས་རྟོགས་ཞེས་པའི་གྲོས་མཐུན་ཞིག་ལ་ཡང་ཕྱོགས་གཉིས་ཀྱིས་མིང་རྟགས་བཀོད་ཡོད་པ་རེད། ཡང་ཕྱི་སྲིད་དྲུང་ཆེ་མཆོག་གིས་ཨལ་པ་ནི་ཡའི་དཔལ་འབྱོར་འཕེལ་རྒྱས་ཀྱི་ཐད་གཏམ་བཤད་གནང་སྐབས། ང་ཚོ་ཨ་མི་རི་ཀས་ཨལ་པ་ནི་ཡའི་ནང་ཚོང་དོན་མ་འཇོག་བྱེད་པ་དེ་ནི། ཉིས་སྟོང་བཅུ་དགུ་ལོ་ནས་བཟུང་ལྡབ་གསུམ་ཙམ་གྱིས་མང་དུ་ཕྱིན་ཡོད་པ་དང། ཨ་མི་རི་ཀའི་ཚོང་དོན་མ་འཇོག་བྱེད་མཁན་ད་དུང་ཡང་མང་དུ་འགྲོ་སྲིད་པ་ཞིག་རེད། གང་ཡིན་ཞེ་ན་ཨལ་པ་ནི་ཡའི་ནང་གི་ཚོང་ལས་ཡར་རྒྱས་བྱུང་བཞིན་ཡོད་རེད་ཅེས་དེ་འདྲ་ཞིག་གསུངས་ཡོད་འདུག་ཨལ་པ་ནི་ཡའི་ནང་ཆུ་དང་རླུང། ཉི་འོད་ཀྱི་གློག་ཁང་བསྐྲུན་པའི་ལས་འཆར་ཁག་ཡོད་པའི་ནང། ཨ་མི་རི་ཀའི་བཟོ་ཚོང་ཁང་ཁག་གིས་ཚོང་དོན་མ་འཇོག་བྱ་རྒྱུར་ལྟ་བཞིན་ཡོད་རེད། ལས་འཆར་དེ་དག་གིས་ཨལ་པ་ནི་ཡའི་ནུས་པའི་ཐོན་ཁུངས་སྔར་བས་ཤུགས་ཆེ་རུ་དང་ཁོར་ཡུག་སྲུང་སྐྱོབ་ལ་ཡང་ཕན་ཐོགས་ཡོང་རྒྱུ་མ་ཟད། མི་དམངས་ཀྱི་དཔལ་འབྱོར་གནས་སྟངས་ཡར་རྒྱས་ལ་ཡང་ཕན་ཐོགས་ཆེན་པོ་ཞིག་ཏུ་འགྱུར་རྒྱུ་རེད་ཅེས་གསུངས་ཡོད་འདུག། ཨ་མི་རི་ཀ་དང་ཨལ་པ་ནི་ཡའི་མཐུན་འགྲོགས་ཧ་ཅང་གི་ཡག་པོ་ཡོད་པ་དེ་བཞིན་ཨ་མི་རི་ཀས་མ་འོངས་དེ་བས་ཀྱང་རྒྱ་སྐྱེད་བྱ་རྒྱུའི་ཆོད་སེམས་བརྟན་པོ་ཞིག་བཙུགས་ཡོད་པ་རེད། ཐེངས་འདིའི་ཨ་རིའི་སྲིད་བྱུས་མཚོན་བྱེད་ཀྱི་ཆེད་བརྗོད་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་རྒན་ད་སི་ཡིན། གསན་མ་ཐག་པའི་ཆེད་བརྗོད་འདིའི་སྐོར་ཁྱེད་ལ་དགོངས་ཚུལ་དང་བཅར་འདྲི་གནང་འདོད་ཡོད་ན

རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀ་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་ལ་འགྲེལ་བརྗོད་བྱས་དོན་ལ་རྒྱལ་ཚོགས་ཀྱི་ཆེས་མཐོའི་ཁྲིམས་ཁང་གིས་ཨི་ཟི་རེལ་དང་པེ་ལེ་སི་ཐན་གྱི་རྒྱུད་དོན་དེ་ལ་ལམ་སྟོན་གྱི་དགོངས་ཚུལ་བཏོན་གྱི་མེད་པ་དང། མ་འོངས་པར་རང་བཙན་གཙང་མའི་པེ་ལེ་སི་ཐན་གྱི་རྒྱལ་ཁབ་འཛུགས་སྐྲུན་བྱེད་རྒྱུའི་ས་གནས་ཁག་ནས་ཨི་ཟི་རེལ་གྱི་དམག་མི་དང་ཞི་བའི་མི་མང་ཚོ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་དེ་མ་ཉིད་དུ་ཕྱིར་འཐེན་བྱེད་དགོས་ཀྱི་རེད་ཅེས་ཨ་རིའི་གཞུང་གིས་རྒྱལ་སྤྱིའི་ཁྲིམས་ཁང་ལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་ཡུ་རོབ་གྲོང་ཁྱེར་ཧེག་ནང་ལ་རྟེན་གཞི་བྱས་པའི་རྒྱལ་ཚོགས་ཀྱི་མཐོ་རིམ་ཁྲིམས་ཁང་གི་ཁྲིམས་དཔོན་བཅོ་ལྔ་ཡོད་པའི་སར་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ཁྲིམས་ལུགས་སློབ་སྟོན་པ་རི་ཆར་བྷི་སེག་གིས་གསུངས་དོན་ལ་འབྲེལ་ཡོད་རྒྱལ་ཁབ་ཅིག་གི་བྱ་སྤྱོད་ལ་གཞིགས་པའི་ཐོག་ནས་རྒྱལ་ཚོགས་ཀྱི་མཐོ་རིམ་ཁྲིམས་ཁང་གིས་ལོ་ངོ་བཅུ་ཕྲག་མང་པོའི་གོང་ནས་ལྷག་པའི་ཨི་ཟི་རེལ་དང་པེ་ལེ་སི་ཐན་གྱི་དཀའ་རྙོག་ཐོག་ལ་ལམ་སྟོན་བྱ་རྒྱུ་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་འདུག། ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཁག་གིས་ཨུ་རུ་སུ་ཐོག་ལ་དཔལ་འབྱོར་ཉེས་ཆད་གསར་པ་ཁག་ཅིག་འགེལ་རྒྱུའི་མོས་མཐུན་གྲོས་འཆམ་བྱུང་ཡོད་པ་རེད། ཁོ་ཚོས་ཁ་སང་གཟའ་ལྷག་པའི་ཉིན་བྱས་པའི་ཐག་གཅོད་དེ་ནི་ཨུ་རུ་སུས་ཡུཀ་རེན་གྱི་ཐོག་ལ་བཙན་འཛུལ་དཔུང་འཇུག་གིས་དམག་བརྒྱབ་ནས་མི་ལོ་གཉིས་འཁོར་བའི་དུས་ཚིགས་དང་དེ་བཞིན་ཨུ་རུ་སུའི་སྲིད་འཛིན་པུ་ཏིན་ལ་ངོ་རྒོལ་ཤུགས་ཆེ་བྱེད་མཁན་ཕྱོགས་འགལ་བའི་འགོ་ཁྲིད་ཨེ་ལེག་ཟི་ནེ་ཝེལ་ནེ་ཨུ་རུ་སུའི་བཙོན་འཇུག་གི་དབར་ལ་གློ་བུར་དུ་འདས་གྲོངས་གྱུར་ནས་ཉིན་ཤས་ལས་མ་ཕྱིན་པའི་དུས་འདིར་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད། ད་རེས་ཀྱི་དཔལ་འབྱོར་ཉེས་ཆད་དེ་དག་ནི་ཨུ་རུ་སུས་ཡུཀ་རེན་ཐོག་ལ་རྒྱག་པའི་དམག་འཁྲུག་ལ་རོགས་སྐྱོར་བྱེད་པའི་དོགས་ཅན་པ། མི་སྣ་ཁག་ཅིག་དང། ཁེ་ལས་ཚོང་སྡེ་ཁག་ཅིག་ཡིན་པ་དང་དེ་ཚོའི་གྲས་སུ་རྒྱ་ནག་གི་ཁེ་ལས་ཚོང་སྡེ་ཡང་ཚུད་ཡོད་པ་རེད། གཟའ་འཁོར་སྔོན་མ་ཨི་རན་གྱི་སོལ་རླངས་འོར་འདྲེན་བྱེད་སའི་ལྕགས་མདོང་ཁག་ལ་གཏོར་རྒོལ་ཐེངས་འགའ་ཤས་བྱུང་བ་དེ་ནི་ཨི་ཟི་རལ་གྱིས་ངན་ཤོམ་བྱས་པ་ཞིག་ཡིན་ལུགས་རེས་གཟའ་ལྷག་པའི་ཉིན་ཨི་རན་གྱིས་ཁག་འདོགས་བྱས་ཡོད་པ་དང་གནད་དོན་དེས་དཀྱིལ་ཤར་མངའ་ཁུལ་གྱི་དགྲ་ཁ་གཏད་ཅན་གྱི་རྒྱལ་ཁབ་གཉིས་བར་གྱི་འགལ་བ་དེ་ཡང་ཇེ་ཟབ་ཏུ་ཕྱིན་ཡོད་པ་རེད། དེའི་གོང་ལ་ཨི་ཟི་རལ་གྱིས་ཨི་རན་གྱི་རྡུལ་ཕྲན་ལས་འཆར་ཁག་ལ་གཏོར་རྒོལ་རིམ་པ་ཞིག་བྱེད་ཀྱི་ཡོད་ལུགས་ཨི་རན་གྱིས་ཁག་འདོགས་བྱས་ཡོད་པ་དང་རེས་གཟའ་ལྷག་པའི་ཉིན་ཨི་རན་གྱི་རྡོ་སྣུམ་བློན་ཆེན་ཇ་ཝེད་ཨོ་ཇི་ཡིས་ཨི་ཟི་རལ་ལ་གོང་ཞུས་གྱོད་འཛུགས་དེ་བྱས་ཡོད་པ་རེད། ཨ་མི་རི་ཀའི་སྒེར་གྱི་མཁའ་དབྱིངས་ཁེ་ལས་ཚོང་སྡེ་ཞིག་གིས་ཕྱིར་གཏོང་བྱས་པའི་མཁའ་གྲུ་དེ་ཁ་སང་གཟའ་ལྷག་པའི་ཉིན་གཟའ་སྐར་གྱི་འཁོར་ལམ་དམའ་སར་འབྱོར་ཡོད་པས་དེ་ཡིས་དེ་རིང་ཟླ་བའི་གྲོང་ཁྱེར་གྱི་ཐེ་ཚོམ་རང་བཞིན་གྱི་མཐའ་མཚམས་སུ་བབས་རྒྱུའི་འཆར་གཞི་ཡོད་པ་རེད། ད་རེས་ཀྱི་ཨ་མི་རི་ཀའི་མཁའ་དབྱིངས་འཕུར་གྲུ་དེ་དངོས་སུ་ཟླ་བའི་གྲོང་ཁྱེར་ཐོག་ལ་ལམ་ལྷོང་ལྡན་པའི་སྒོ་ནས་བབས་ཐུབ་པ་ཡིན་ཚེ་དེ་ཡིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཨ་མི་རི་ཀའི་གཞུང་གི་མཁའ་དབྱིངས་ལས་ཁང NASA ཡིས་ཟླ་བའི་གྲོང་ཁྱེར་དུ་འཕུར་སྐྱོད་ཀྱི་ཨ་ཕོ་ལོ་ཞེས་པའི་ལས་འཆར་དེ་སྒོ་བརྒྱབ་པའི་རྗེས་ད་རེས་ཨ་མི་རི་ཀས་ཐེངས་དང་པོར་ཟླ་བའི་གྲོང་ཁྱེར་ནང་ལ་འགྲོ་བའི་ལས་འཆར་དེ་འགོ་འཛུགས་བྱས་པ་ཞིག་ཆགས་ཀྱི་ཡོད་པ་རེད། དེ་བཞིན་གལ་ཏེ་ད་རེས་དེར་ལམ་ལྷོང་བྱུང་བ་ཡིན་ན་དེ་ཡིས་ཨ་མི་རི་ཀའི་སྒེར་གྱི་ཚོང་སྡེ་ཞིག་གིས་ཟླ་བའི་གྲོང་ཁྱེར་ལ་འབྱོར་བ་ཡང་ཆགས་ཀྱི་ཡོད་འདུག། ཡང་ཨ་མི་རི་ཀའི་ནང་གི་ཕྱི་མི་གང་བྱུང་ཡོང་མཁན་ཚོ་ཁྱེར་ཡོང་མཁན་གྱི་འགྲིམ་འགྲུལ་ལས་ཁང་ཁག་ལ་ཨ་མི་རི་ཀ་གཞུང་གིས་མཐོང་མཆན་བི་ཟ་བཀག་སྡོམ་བྱེད་རྒྱུའི་ཉེས་ཆད་འགེལ་རྒྱུ་ཡིན་པ་རེས་གཟའ་ལྷག་པའི་ཉིན་ཨ་རི་གཞུང་གིས་གསལ་བསྒྲགས་སྤེལ་ཡོད་པ་རེད། འདིའི་དམིགས་ཡུལ་གཙོ་བོ་དེ་ནི་ཨ་མི་རི་ཀའི་ལྷོ་ཕྱོགས་མཐའ་མཚམས་ཁུལ་ནས་མི་སྣ་ཧ་ཅང་མང་པོ་ཨ་མི་རི་ཀའི་ས་ཁུལ་ལ་འཛུལ་ཡོང་བཞིན་པ་ཁག་བཀག་སྡོམ་བྱ་རྒྱུ་ལ་དམིགས་པ་ཞིག་ཡིན་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་སྤེལ་བའི་ནང་ལ་ཨ་མི་རི་ཀའི་ནང་ཁྲིམས་འགལ་ཐོག་ནས་འཛུལ་ཡོང་མཁན་གྱི་མི་སྣ་འོར་འདྲེན་བྱེད་མཁན་གྱི་འགྲིམ་འགྲུལ་ཚོང་ལས་ཁང་ཚོའི་བདག་པོ་དང་སྦྱིན་བདག་དེ་ག་ནང་བཞིན་མཐོ་རིམ་འགོ་ཁྲིད་སོགས་ལ་དམིགས་པ་ཞིག་ཡིན་པ་དང་དེ་ཚོའི་ཁོངས་སུ་ཕྱི་མི་ཚོ་མཁའ་ཐོག་དང་ས་ཐོག་དེ་ག་ནང་བཞིན་རྒྱ་མཚོ་བརྒྱུད་ནས་འོར་འདྲེན་བྱེད་མཁན་གྱི་ཚོང་གཉེར་ཁང་དང་འགྲིམ་འགྲུལ་ལས་ཁང་ཚོ་ལ་དམིགས་པ་ཞིག་ཡིན་པ་འགྲེལ་བརྗོད་བྱས་ཡོད་པ་རེད། དེ་ག་ནང་བཞིན་སྔ་ལོའི་ཟླ་བ་བཅུ་གཅིག་པའི་ནང་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ནི་ཁ་ར་ཀུ་ཝཱ་བརྒྱུད་ནས་ཨ་མི་རི་ཀའི་ས་ཐོག་ལ་འོར་འདྲེན་བྱེད་མཁན་གྱི་འགྲིམ་འགྲུལ་ལས་ཁང་ཚོ་ལ་ཡང་མཐོང་མཆན་བཀག་སྡོམ་གྱི་ཉེས་ཆད་བཀལ་ཡོད་པ་རེད། མཚམས་འདི་ནས་ང་ཚོ་དེ་རིང་གི་ལས་རིམ་དེ་མཇུག་བསྒྲིལ་བ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཞུ་བ་དང་ང་ཚོ་དེ་རིང་གི་ལས་རིམ་འདི་གཙོ་གཉིས་ཞུ་མཁན་ང་རིག་འཛིན་ཡིན། ང་པད་མ་བདེ་ཆེན་ཡིན་བཞུགས་གདན་འཇགས་དགོས། This program has come to you from